ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་ལྔ་པའི་ཚེས་ཉི་ཤུ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བདུན་པའི་ཚེས་བཅུ་གཅིག་རེས་གཟའ་མིག་དམར་ཉིན་གྱི་སྔ་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་དོན་འགྲུབ་རྣམ་རྒྱལ་བཅས་ང་ཚོ་ཐུན་མོང་གིས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་རྒྱུ་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་འཁྲུངས་སྐར་དང་བསྟུན་བོད་ཀྱི་རྒྱལ་ས་ལྷ་སར་རྒྱ་ནག་གི་ཉེན་རྟོག་པ་འགྲེམས་འཇོག་གིས་ཞིབ་བཤེར་ཤུགས་ཆེ་བྱས་ཡོད་པའི་སྐོར་སོགས་དེ་རིང་གི་གསར་འགྱུར་ཁག་དང། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དྭགས་ས་གནས་སུ་སྤྱི་ཟླ་བདུན་པའི་ཚེས་བཅུ་གཅིག་ཉིན་ཞབས་སོར་འཁོད་རྒྱུ་ཡིན་པའི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བཙན་བྱོལ་དུ་ཕེབས་སྐབས་རྒྱ་གར་ས་ཐོག་ཏུ་ཐོག་མར་ཞབས་བཅགས་ཡུལ་གྱི་ས་ཚིགས་ཀན་ཛཱ་མ་ནིར་སྐུ་ཡི་འཁྲུངས་སྐར་སྲུང་བརྩི་ཐོག་མར་གནང་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་བོད་རྒྱའི་དཀའ་རྙོག་དེ་རྒྱ་ནག་གཞུང་གིས་སྣེ་ཁྲིད་དེ་སེལ་དགོས་པ་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པས་འགྲེལ་བརྗོད་གནང་པའི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བདུན་ཕྲག་འདིའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་དམིགས་བསལ་བོད་དོན་འབྲེལ་མཐུད་པ་ལྕམ་སྐུ་ཨུ་ཛི་ར་ཛེ་ཡ་རྣམ་གཉིས་མཇལ་འཕྲད་གནང་བར་རྒྱ་ནག་གཞུང་གིས་སྐྱོན་བརྗོད་ཤུགས་ཆེ་བྱས་ཡོད་པ་དང་དེ་བཞིན་ཨ་རྒྱ་གཉིས་ཀྱི་གནད་དོན་གྱི་ཐོག་ནས་བོད་ཀྱི་རྩ་དོན་ཐད་གནོད་འཚེ་ཐེབས་མིན་སོགས་ཀྱི་སྐོར་འབྲེལ་ཡོད་མི་སྣར་གནད་འདྲི་ཞུས་པ་ཞིག་དང། དེ་ནས་དམིགས་བསལ་ཆེད་སྒྲིག་གི་ལེ་ཚན་དང་མཇུག་ཏུ་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་བཅས་ལས་རིམ་ཁག་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་འགོ་འཛུགས་ཞུ་རྒྱུ་ཡིན། རྒྱ་ནག་གཞུང་གིས་སྤྱི་ཟླ་བདུན་པའི་ཚེས་ལྔའི་ཉིན་ནས་བཟུང་སྟེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་འཁྲུངས་སྐར་དང་བསྟུན་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་དབྱར་ཁའི་རྡུང་རྡེག་ཞིབ་བཤེར་ལས་འགུལ་ཞེས་ཉེན་རྟོག་པ་འགྲེམས་འཇོག་དང་ཞིབ་བཤེར་ས་ཚིགས་ཆེད་འཛུགས་ཀྱིས་སྤྱི་ཚོགས་བདེ་འཇགས་ཡིན་སྐོར་བརྗོད་ནས་ཟ་ཁང་དང་མགྲོན་ཁང་སྲང་ལམ་ཁག་ཏུ་ཞིབ་བཤེར་དང་ལྟ་རྟོག་ཤུགས་ཆེར་བྱས་ཡོད་པ་དང་མི་དམངས་འདུ་སྡོད་ཁུལ་དང་ཆོས་མཇལ་ལྟེ་གནས་ཁག་ལ་ཉེན་རྟོག་པ་ཉིན་མཚན་བསྟུད་མར་སྐོར་སྲུང་བྱེད་བཞིན་ཡོད་འདུག་ལ། མཚན་མོ་མགྲོན་ཁང་ཁག་ཏུ་གང་བྱུང་འཛུལ་ནས་མི་སྒེར་གྱི་ཁ་པར་དང་ཐོབ་ཐང་དཔང་ཡིག་ཞིབ་བཤེར་བྱེད་ཀྱི་ཡོད་པ་སོགས་ད་ལྟའི་ཆར་དམིགས་བསལ་དམ་དྲག་བྱེད་བཞིན་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་ཞིག་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག་དེ་བཞིན་རྒྱ་ནག་གཞུང་འབྲེལ་ལྷ་ས་བདེ་འཇགས་ཉེན་རྟོག་ཟེར་བའི་དྲ་རྒྱའི་ཐོག་ཕྱི་ཚེས་ལྔའི་ཉིན་ནས་བཟུང་ལྷ་ས་ཉེན་རྟོག་ཕྱོགས་ཀྱིས་དབྱར་ཁའི་ཞིབ་བཤེར་རྡུང་རྡེག་འགོ་བཙུགས་ཡོད་པའི་སྐོར་དང་ཞིབ་བཤེར་རྡུང་རྡེག་དེ་ནི་སྤྱི་ཚོགས་བརྟན་ལྷིང་ཆེད་དང་ཆབ་སྲིད་བདེ་འཇགས་དང་ཉེན་ཁ་མི་ཡོང་བའི་ཆེད་ཡིན་པ་སོགས་འགྲེལ་བརྗོད་བྱས་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་རྒྱ་ནག་གཞུང་གིས་ནམ་རྒྱུན་གོང་ས་མཆོག་དང་འབྲེལ་བའི་དམིགས་བསལ་དུས་ཚེས་ཁག་ལ་བོད་ནང་དམ་དྲག་ཞིབ་བཤེར་དེ་རྒྱུན་ལྡན་ལྟ་བུ་ཡིན་པ་དང་གནད་དོན་དེ་ནི་རྒྱ་ནག་ལ་མཚོན་ན་ནོར་འཁྲུལ་ཆེན་པོ་ཞིག་ཡིན་སྟབས་མ་འོངས་པར་དེ་ལྟར་བྱེད་བཞིན་པའི་ཕན་ལས་གནོད་པ་ཆེ་བ་ཡོད་པ་ངོས་འཛིན་ཐུབ་དགོས་གལ་ཆེན་པོ་ཡིན་པ་འགྲེལ་བརྗོད་གནང་གི་འདུག། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དྭགས་ས་གནས་སུ་སྤྱི་ཟླ་བདུན་པའི་ཚེས་བཅུ་གཅིག་ཉིན་ཞབས་སོར་འཁོད་རྒྱུ་ཡིན་པའི་སྐོར་འདི་གའི་ལ་དྭགས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་པའི་གནས་ཚུལ་བསྐྱར་དུ་གསན་རོགས་གནང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དྭགས་ས་གནས་སུ་སྤྱིར་བཏང་གི་སྤྱི་ཟླ་བདུན་པའི་ཚེས་བཅུ་ཉིན་ཞབས་སོར་འཁོད་གཏན་འཁེལ་ཡོད་ན་ཡང་དེ་རིང་ལ་དྭགས་ས་གནས་དང་རྒྱ་གར་རྒྱལ་ས་ལྡི་ལི་ཡི་གནམ་གཤིས་གནས་སྟངས་ཞན་པའི་རྐྱེན་གྱིས་གནམ་གྲུ་འཕུར་ཐུབ་མི་འདུག་དེ་དང་འབྲེལ་ལ་དྭགས་ནང་ཚོགས་ཀྱི་དབུ་སྐྱོང་སྐུ་ཞབས་ཐུབ་བསྟན་ཚེ་དབང་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་མགོན་པོ་མཆོག་སང་ཉིན་ཕྱི་ཟླ་བདུན་པའི་ཚེས་བཅུ་གཅིག་ཉིན་ལ་དྭགས་ས་གནས་སུ་ཆིབས་བསྒྱུར་གནང་རྒྱུ་ཡིན་པ་གསུངས་བྱུང། ཚང་མས་གཟིགས་སྟེ་རོགས་དེ་རིང་འདི་རིང་སྔ་མོ་ནས་བར་ལ་ང་དང་ད་ལྟར་མི་མང་ང་དང་ལས་ཀྱི་ཡུལ་གང་སོང་ཚང་མ་ནས་ཕེབས་ཏེ་དེ་ནས ྋགོང་ས་ལྷ་མིའི་རྣམ་འདྲེན་ནས་ང་དང་ཆིབས་བསྒྱུར་བྱང་ཆེན་སེར་ཕས་ང་དང་གྲ་སྒྲིག་མ་རྒྱག་སོང། ཚང་མས་གཟིགས་ཡོད་པ་བཞིན་ལ་དྭགས་ཡུལ་ཚང་མ་ནས ྋགོང་ས་ལྷ་མིའི་རྣམ་འདྲེན་ལ་ཕེབས་བསུ་རྒྱས་པ་ཞུ་ཕྱིར་གྲ་སྒྲིག་ཡོད་རེད་འོན་ཀྱང་གནམ་འཁྲིགས་པའི་རྐྱེན་གྱིས་གནམ་ཐང་འཛིན་སྐྱོང་གིས་གནམ་གྲུ་འཕུར་རྒྱུ་ཆོག་མཆན་མ་ཐོབ་པའི་རྐྱེན་དེ་རིང་གནམ་གྲུ་བྱུང་མ་སོང། ཡང་དགའ་བའི་གཏམ་ཞིག་ལ་སང་ཉིན་གནམ་གྲུ་དམིགས་བསལ་ཞིག་གྲ་སྒྲིག་ཡོད་པའི་ཐོག་རྒྱལ་བ་རིན་པོ་ཆེ་མཆོག་སང་ཉིན་ཞོགས་པ་ཆུ་ཚོད་དགུ་པ་ནས་བཅུ་པའི་བར་ལ་ཕེབས་པའི་རེ་བ་ཆེན་པོ་ཡོད་དེ་འདྲ་སོང་ཙང་དེ་རིང་མི་མང་ག་ཚོད་ཞིག་ལ་དྭགས་ཡུལ་འདྲ་མིན་ནས་ཕེབས་མཁན་ཡོད་ན་ཚང་མ་ལ་འོ་བརྒྱལ་བྱུང་ཡོད་རེད་དེའི་ནང་ནས་སློབ་གྲྭའི་སློབ་ཕྲུག་ཚང་མ་ལ་གཅིག་མཚུངས་རེད་ཚང་མས་ཐུགས་རྒྱུས་ཡོད་པ་བཞིན་རྒྱལ་བ་རིན་པོ་ཆེ་མཆོག་ལ་ཕེབས་བསུ་ཞུ་རྒྱུ་དེ་འདྲའི་སྐབས་ཡང་ཡང་ང་ཚོ་ལ་ཐོབ་ཀྱི་མ་རེད་ཚང་མས་རྒྱལ་བ་རིན་པོ་ཆེ་ལ་དད་པ་བརྩི་བཀུར་ཙམ་ཞིག་ཡོད་པ་བརྟེན་ནས་དེ་རིང་མི་མང་ཕེབས་བསུ་ལ་ཕེབས་ཡོད་རེད་ཡང་སང་ཉིན་གྱི་གནམ་གཤིས་སྐོར་ལ་ཡང་གནས་སྟངས་ཡག་པོ་ལུས་རྒྱུ་རེད་འདུག་དེ་འདྲ་སོང་ཙང་དེའི་ནང་བཀག་སྐྱིལ་ཡོང་གི་མ་རེད། ལ་དྭགས་གཤམ་སྟོད་གཞུང་གསུམ་གྱི་ཡུལ་འདྲ་མིན་གྱི་ཡུལ་མི་རྣམས་ནས་མགོན་པོ་མཆོག་ལ་ཕེབས་བསུ་གཟབ་རྒྱས་ཞུའི་ཕྱིར་རང་སོ་སོའི་ཡུལ་གྱི་ཆས་གོས་མནབས་ནས་ཕེབས་སྒུག་གནང་སྐབས་འདི་ག་རླུང་འཕྲིན་ཁང་ནས་ལ་དྭགས་ཨར་ཡན་མི་རིགས་ཡིན་པ་བོད་ཁྱིམ་སློབ་གྲྭ་ནས་སློབ་སྦྱོང་གནང་མྱོང་མཁན་ཡིན་པ་རིག་འཛིན་རྒྱ་མཚོ་ལགས་ཀྱི་ཚོར་བ་བཀའ་འདྲི་ཞུས་པས་ཁོང་གིས།

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བཙན་བྱོལ་དུ་ཕེབས་སྐབས་རྒྱ་གར་ས་ཐོག་ཏུ་ཐོག་མར་ཞབས་བཅགས་ཡུལ་གྱི་ས་ཚིགས་ཀན་ཛ་མ་ནི་སྐུ་ཡི་འཁྲུངས་སྐར་སྲུང་བརྩི་ཐོག་མར་གནང་པའི་སྐོར་འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་པའི་གནས་ཚུལ་གསན་རོགས་གནང། ཟླ་བ་འདིའི་ཕྱི་ཚེས་དྲུག་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ལུགས་ལྟར་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་བོད་མི་གནས་སྡོད་ས་གནས་ཁག་གཙོས་པའི་འཛམ་གླིང་གི་ས་ཕྱོགས་གང་སར་དད་ལྡན་པ་དང་གོང་ས་མཆོག་ལ་དགའ་མོས་བྱེད་མཁན་ཚོས་རྣམ་པ་འདྲ་མིན་གྱི་སྒོ་ནས་འཁྲུངས་སྐར་སྲུང་བརྩི་ཞུ་བཞིན་ཡོད་པ་ལྟར་ཚེས་དྲུག་ཉིན་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་མོན་རྟ་དབང་ཁུལ་དུ་ཆགས་པའི་ལོ་རྒྱུས་རང་བཞིན་ལྡན་པའི་ས་ཚིགས་རྒྱ་གར་དང་བོད་ཀྱི་ས་མཚམས་ཁེལ་བའི་ཀེན་ཛ་མ་ནི་ཞེས་པའི་ས་གནས་སུ་འདི་ལོར་སྐུའི་འཁྲུངས་སྐར་སྲུང་བརྩི་ཐོག་མ་དེ་ཞུ་ཐུབ་པ་བྱུང་ཡོད་སྐོར་མོན་པ་སློབ་ཕྲུག་ཚོགས་པའི་ཚོགས་གཙོ་བསྟན་འཛིན་འབྱོར་ལྡན་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་བརྒྱུད་གསུངས་དོན།
ནི་ཀེན་ཛ་མ་ནི་ས་ཆ་དེ་ག་པར་ཁེལ་གྱི་རེད་ཟེར་ན། ད་ང་ཚོ་བོད་དང་ས་མཚམས་ཐག་ཉེ་ཤོས་ཅིག་ཁྱེད་ཐུག་གི་ཡོད་རེད་ད་ལྟའི་ཆ་ལ་ནི་རྒྱ་མི་གི་དམག་མི་གིས་ད་བསྐོར་ནས་ཡོད་རེད་པ་ཡིན་ནའི་ལས་ད་ན་ང་ཚོ་རྒྱ་གར་ངོས་ནས་རྒྱ་གར་གྱི་དམག་མི་དང ITBP ཕ་གི་ལ་ནི་ས་མཚམས་སྲུང་སྐྱོབ་བྱེད་ཀྱི་ཡོད་རེད་ནི་ཕ་གི་ནི་མཚམས་རེ་ནི་ས་མཚམས་ཀྱི་ནི་ད་གེ་དེ་ལས program དང་དེ་འདྲ་ཤུགས་ཆེན་པོ་བྱེད་དུས་ནི། དེ་རྙོག་དྲ་བཤད་ཡ་དེ་འདྲའི་འགྲོ་ཆེད་ཡོང་གི་ཡོད་རེད་མཚམས་རེ་ཡིན་ནའི་ང་ཚོ་དེ་ཚོ་གང་ཡང་མ་འཛེམ་པའི་ཐོག་ནས་ནི་གང་ཡང་མ་བསམ་པའི་ཐོག་ནས་ནི་ད་རེས་ཀེན་ཛ་མ་ནི་ལ་ཡ་གོང་ས་མཆོག་གི་འཁྲུངས་སྐར་དེ་ཐེངས་མ་དང་པོ First in History in the History of First Time ཨ་ནི་གོང་ས་མཆོག་གི་འཁྲུངས་སྐར་དེ་སྲུང་བརྩི་ཞུས་པ་ཡིན། དེ་བཞིན་ཡང་ཁོང་གིས་འདི་ལོ་སྐུའི་འཁྲུངས་སྐར་ཀེན་ཛ་མ་ནིར་སྲུང་བརྩི་ཞུ་དགོས་དོན་དང་ས་ཚིགས་དེར་ལོ་རྒྱུས་ཀྱི་ཐོག་ནས་གནད་འགག་ཆེན་པོ་དང་རྩ་ཆེན་པོ་ཆགས་དགོས་དོན་གཙོ་བོ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་རྒྱ་དམར་གྱིས་བོད་བཙན་བཟུང་བྱས་རྗེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཙན་བྱོལ་དུ་ཆིབས་བསྒྱུར་བསྐྱངས་སྐབས་རྒྱ་གར་ས་ཐོག་ཏུ་ཞབས་བཅགས་ཡུལ་ཐོག་མ་དང་སྐུ་ངལ་གསོ་ཡུལ་ཐོག་མ་དེ་ཆགས་ཀྱི་ཡོད་པ་མ་ཟད་ས་ཚིགས་འདིར ྋགོང་ས་མཆོག་གིས་བོད་ནས་བསྣམས་ཕེབས་པའི་ཕྱག་མཁར་དེ་བཞིན་ས་ཚིགས་འདིར་འཛུགས་གནང་མཛད་ནས་ད་ཆ་ལྗོན་ཤིང་དེ་ཧ་ཅང་མཐོ་པོ་འཕེལ་ཡོད་པས་གནས་རྩ་ཆེན་ཞིག་ཀྱང་ཆགས་ཀྱི་ཡོད་པ་ཁོང་ནས་མུ་མཐུད་གསུངས་དོན།
ྋགོང་ས་མཆོག་མྱུར་དུ་ནི་བོད་ལ་ཡར་ཕེབས་ཐུབ་ཡ་དང་བོད་པའི་གི་གནས་སྟངས། Tibet Free ཡོང་ཡ་སྐོར་ལ་ད་བོད་རང་བཙན་མྱུར་དུ་ཐོབ་ཡ་ཆེད་དུ་ནི་ང་ཚོ་གིས་དེ་འདྲའི་ཤུགས་རྒྱག་གི་ཡོད་ནི་གཙོ་བོ་དེ་ནི་གོང་ས་མཆོག་གི་ནི་ད་གནས་རྩ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་དུས་ནི་ང་ཚོ་གིས་དེ་ལ་ཡ་ནི་ད་མོན་དང་ནི་གོང་ས་མཆོག་དང་ནི་ང་ཚོ་བོད་མི་རིགས་ཀྱི་བར་ལ་ཡ་ནི་དམ་ཚིག་དེ་མ་ཉམས་པ་ནི་ཡག་པོ་ཡོང་ཡ་དང་གཙོ་བོ་ནི་གོང་ས་མཆོག་གིས་རྩ་བའི་བླ་མ་རྩིས་ཡོང་དུས་ད་དེ་ཚོ་དཔེ་གནད་འགངས་ཆེན་པོ་ཆགས་དུས་ནི་ང་ཚོ་གི་དེ་པིར་ཚབ་ད་ས་ཆ་དེ་སྒང་ལ་ཡ་ནི་འཁྲུངས་སྐར་དང་མཉམ་དུ་ཡ་ནི་ས་ཆ་དེ་སྒང་ལ་ཡ་ད་ནི་མགྱོགས་པོ་ནི་སྤྱན་རས་གཟིགས་ཀྱི་ལྷ་ཁང་དང་ནི། ནི་དེའི་སའི development བྱེད་དགོས་མང་པོ་ཞིག་ང་ཚོ་གི་བྱས་ཀྱི་ནི་ཁས་ལེན་བྱས་པ་ཡིན། ཡང་མོན་པའི་ཡུལ་མི་ངག་དབང་ཆོས་གྲགས་ལགས་ཀྱིས། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་ཡེ་ཤེས་ནོར་བུ་མར་ཕེབས་པ་བྱས་ཕེབས་ཨ་སམ་རཱི་ཕོལ་དང་ཀེན་ཛ་མ་ནི་ཡ་ཕེབས་བསུ་ཡ་ཞུས་སོང། ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་གོང་ས་ཡེ་ཤེས་ནོར་བུ་མཆོག་ས་ཁུལ་འདིར་ཐོག་མར་ཆིབས་བསྒྱུར་མཛད་སྐབས་རྒྱ་གར་གཞུང་ནས་སྐུའི་བསྲུང་བྱ་དང་ཕེབས་བསུའི་ཆེད་དུ་ཨ་སམ་རཱི་ཕོལ་ཞེས་པའི་དམག་དཔུང་རུ་ཁག་གི་དམག་མི་ཁག་ཅིག་བཏང་ཡོད་པ་དང་ས་ཚིགས་འདིར་ཁོང་སྐུ་ངལ་གསོ་གནང་མཛད་ཡོད་པ་དང་སྐབས་དེར་ཁོང་གིས་ཕྱག་མཁར་འདིར་བཙུགས་གནང་མཛད་ནས་ད་ཆ་ལྗོན་ཤིང་མཐོ་པོ་དེ་མཇལ་རྒྱུ་ཡོད་པ་འདི་རེད་མ་ཟད་ཁོང་ནས་ས་གནས་ཀྱི་ཡུལ་མི་ཚོ་ལ་མ་ཎི་ལུང་བསྩལ་གནང་མཛད་སོང་ཞེས་གསུང་གི་འདུག། ཡང་འདི་ལོའི་སྤྱི་ཟླ་དང་པོའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་སྐབས་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་ནས ྋགོང་ས་མཆོག་གི་མཇལ་ཁ་ཞུས་སྐབས་ཁོང་གིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་འཕགས་བོད་ས་མཚམས་ཀེན་ཛ་མ་ཎི་ཞེས་པའི་ས་ཚིགས་སུ ྋགོང་ས་མཆོག་གིས་ཕྱག་འཁར་འཛུགས་གནང་མཛད་པའི་ལྗོན་ཤིང་གི་ལོ་མ་ཡོད་པའི་དྲན་རྟེན་ཕྱག་འཁྱེར་ཞིག ྋགོང་ས་མཆོག་ལ་འབུལ་གནང་མཛད་ཡོད་འདུག། ཅེས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུས་ཡོད། བོད་རྒྱའི་དཀའ་རྙོག་དེ་རྒྱ་ནག་གཞུང་གིས་སྣེ་ཁྲིད་དེ་སེལ་དགོས་པ། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པའི་འགྲེལ་བརྗོད་གནང་བའི་སྐོར་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་པའི་གནས་ཚུལ་གསན་རོགས་གནང།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བདུན་པའི་ཚེས་དགུ་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨ་ཛི་ར་ཛི་ཡ་ལགས་དང་མཇལ་མོལ་གནང་སྟེ་སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་ཆོས་དང་རིག་གཞུང་རྒྱུན་འཛིན་སླད་ཨ་རི་གཙོས་པའི་ཕྱིའི་རྒྱལ་ཁབ་གཞན་ཁག་ནས་མཐུན་འགྱུར་རོགས་རམ་གནང་བར་ཐུགས་རྗེ་ཆེ་མཛད་པར་ལྕམ་ཨ་ཛི་ར་ཛི་ཡ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་དྲག་གནོན་གྱི་སྲིད་བྱུས་འཛིན་བཞིན་པ་གསལ་སྟོན་བྱས་འདུག་པ་མ་ཟད་ཨ་མི་རི་ཀའི་གཞུང་གི་ངོས་ནས་བོད་མིར་མཐུན་འགྱུར་ཞུས་དང་ཞུ་མུས་ཡིན་པའི་ཁར་མུ་མཐུད་རྒྱབ་སྐྱོར་ཞུ་རྒྱུ་ཡིན་པ་ནན་འབུལ་ཞུས་ཡོད་འདུག། གོང་ཞུས་དབུ་ཁྲིད་རྣམ་གཉིས་ཀྱི་མཇལ་མོལ་གྲུབ་པའི་རྗེས་འདི་ཚེས་བཅུ་ཉིན་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ཁང་གི་མགྲིན་ཚབ་པ་ཝང་ཞའོ་ཅིན་གྱིས་ཨ་མི་རི་ཀས་རང་ཉིད་ཀྱི་དེ་སྔའི་ལངས་ཕྱོགས་གཞིར་བཟུང་བོད་དེ་རྒྱ་ནག་གི་ཆ་ཤས་ཡིན་པ་ངེས་པར་དུ་བརྟན་པོ་བཟུང་དགོས་པ་ལས། བོད་དང་འབྲེལ་བའི་རྒྱ་ནག་རྒྱལ་ནང་གི་གནད་དོན་ཐད་ཨ་རི་ཡིས་ཐེ་ཇུས་བྱེད་མཚམས་འཇོག་དགོས་པ་མ་ཟད་ཏཱ་ལའི་ཚོགས་པས་སྣེ་ཁྲིད་པའི་ཁ་བྲལ་ལས་འགུལ་སྤེལ་མཁན་ཚོ་དང་འབྲེལ་མཚམས་འཇོག་དགོས་ཅེས་ཁོང་གིས་ཊུའི་ཊར་དྲ་ལམ་སྟེང་བརྗོད་འདུག་ཀྱང་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་རྒྱ་ནག་གཞུང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་མིའི་སྒྲིག་འཛུགས་ཀྱིས་ཁ་བྲལ་རྩོད་ཀྱི་ཡོད་པ་བརྗོད་པ་ནི་འཁྱོག་བཤད་ཡིན་པ་ལས་དངོས་བདེན་མེད། ད་བར་བོད་མིའི་སྒྲིག་འཛུགས་ཀྱིས་དབུ་མའི་ལམ་གྱི་སྲིད་བྱུས་ལག་བསྟར་བྱས་མུས་ཡིན་པ་མ་ཟད་བོད་རྒྱ་དཀའ་རྙོག་དེ་རྒྱ་ནག་གཞུང་གིས་སྣེ་ཁྲིད་དེ་སེལ་དགོས་པར་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། རྩ་བའི་གི་བོད་ཀྱི་གནད་དོན་དེ་བོད་མི་ས་ཡ་དྲུག་གི་གནད་དོན་དང་ཐུག་བསྡད་དུས་ཙམ་པ་ལ་རྒྱ་ནག་གཞུང་ངོས་ནས་ཅིག་གི་ད་ལྟ་སྟོབས་ཤུགས་དང་དུས་ཚོད་ལ་ཁ་ཡ་བྱས་བྱས་བོད་ཀྱི་གནད་དོན་དེ་དེ་ད་མ་སེལ་བ། ཅེས་བ། གནད་དོན་དེ་གསལ་པོ་མ་བཟོས་པའི་གི་གནས་སྟངས་ཅིག་ཆགས་ཞེ་ན་དེ་ཏག་ཏག་བསྡད་ཀྱི་ཡོད་མ་རེད། བོད་རྒྱའི་དཀའ་རྙོག་དེ་ད་ལྟ་ལོ་དྲུག་ཅུ་ལྷག་ཅིག་དཀའ་ངལ་ཅིག་ཆགས་བསྡད་ཡོད་རེད་དེ་དཀའ་ངལ་དེ་རྒྱ་ནག་གཞུང་གིས་སྣེ་ཁྲིད་པའི་ཐོག་ནས་སེལ་དགོས་ཡག་གི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད། དེ་མ་སེལ་བར་དུ་ཨ་ནི་བོད་ཀྱི་གནད་དོན་དེའི་ཐོག་ལ་བོད་མིའི་སྒྲིག་འཛུགས་ངོས་ནས་ཡིན་ནའི་མདུན་བསྐྱོད་བྱས་དང་བོད་ཀྱི་དཀའ་རྙོག་དེ་ཚོ་ཚང་མ་རྒྱལ་སྤྱིའི་ནང་ལ་ཁྱབ་བསྒྲགས་བྱེད་དགོས་ཡོད་ནའི་རེད་རྒྱལ་སྤྱིའི་ནང་གསལ་བཤད་བྱེད་དགོས་ཡོད་ནའི་རྒྱལ་སྤྱིའི་ནང་རྒྱབ་སྐྱོར་འཚོལ་དགོས་ཡོད་ནའི་དེ་འཚོལ་གྱི་རེད་ཞེས་བཅས་འདི་ཞུ་འདོད་བྱུང་སོང། ཡང་འདི་ཚེས་བརྒྱད་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་བྱང་ཕྱོགས་ལ་དྭགས་སུ་ཆིབས་བསྒྱུར་ཆེད་བཞུགས་སྒར་ཉེ་འཁྲིས་སུ་ཆགས་པའི་ག་གལ་གནམ་ཐང་དུ་ཕེབས་འབྱོར་སྐབས། གསར་འགོད་པར་བཀའ་ལན་ཕེབས་དོན། We are not seeking independence. ངོས་ཀྱིས་རྟག་ཏུ་རྒྱ་ནག་ལྷན་དུ་བཀའ་མོལ་གནང་རྒྱུར་གྲ་སྒྲིག་ཡིན་ལ། ང་ཚོས་རང་བཙན་རྩོད་ཀྱི་མེད་པར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་སུ་གནས་རྒྱུ་ལོ་མང་གོང་ནས་ཐག་ཆོད་ཟིན་ཡོད་པས་ངོས་རང་ནས་ཁོང་ཚོ་དང་གྲོས་མོལ་བྱེད་རྒྱུར་གྲ་སྒྲིག་ཨང་གསར་ཡིན། གང་ལྟར་རྒྱ་ནག་གཞུང་གིས་གཞུང་འབྲེལ་དང་གཞུང་འབྲེལ་མིན་པ་གཉིས་ཀ་ཡི་ལམ་ནས་ངོས་ལ་འབྲེལ་བ་བྱས་ཡོང་གི་འདུག་ཅེས་བཀའ་བསྩལ་ཡོད་པ་རེད། རྒྱ་ནག་གཞུང་གིས་དམིགས་སུ་བཀར་ནས་དྲིལ་བསྒྲགས་སྣ་ཚོགས་ཀྱི་ལམ་ནས་བོད་དེ་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་ལུགས་ཡང་ཡང་བརྗོད་དགོས་པའི་གནས་སྟངས་ཆགས་ཡོད། འཛམ་གླིང་གིས་ཡོངས་གྲགས་བཀོལ་སྤྱོད་བྱེད་བཞིན་པའི་བོད་ལ་དབྱིན་སྐད་ནང་ཐ་སྙད་དེ Tibet ཞེས་པ་དེའི་ཚབ་ཏུ་ད་སྐབས་རྒྱ་ནག་གཞུང་གིས་ཆེད་མངགས་ཤིས་ཙང་ཞེས་པའི་ཚིག་དེ་གསར་འགྱུར་བརྒྱུད་ལམ་དང་ཕྱི་རྒྱལ་དུ་ཡོད་པའི་རྒྱ་ནག་གི་གཞུང་ཚབ་པས་བཀོལ་སྤྱོད་བྱེད་བཞིན་ཡོད། དཔེར་ན། གོང་ཞུས་ལྡི་ལི་བཅའ་སྡོད་རྒྱ་ནག་གཞུང་ཚབ་པས་གོང་ས་མཆོག་དང་ལྕམ་ཨ་ཛི་ར་ཛི་ཡ་གཉིས་མཇལ་མོལ་གནང་བར་སྐྱོན་བརྗོད་ཀྱི་ཡི་གེ་ཐུང་ངུ་ཞིག་གི་ནང་བོད་ལ་ཤིས་ཙང་ཞེས་པའི་ཐ་སྙད་དེ་ཐེངས་གསུམ་བཀོལ་སྤྱོད་བྱས་འདུག་དེའི་ཐད་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་ལོ་རྒྱུས་ཐོག་ནས་བོད་དེ་རང་བཙན་རྒྱལ་ཁབ་ཞིག་ཡིན་པ་ད་སྐབས་རྒྱལ་སྤྱིའི་སྟེང་མངོན་གསལ་དོད་དུ་འགྲོ་མུས་ཡིན་པ་དེ་ཡིས་རང་བཞིན་གྱིས་བོད་དེ་རྒྱ་ནག་དམར་ཤོག་གཞུང་གིས་བཙན་བཟུང་བྱས་པའི་རྒྱལ་ཁབ་ཞིག་ཡིན་པར་སྒྲུབ་ཀྱི་ཡོད་པ་དེ་ཐབས་བྱུས་དང་དྲིལ་བསྒྲགས་སྣ་ཚོགས་ཀྱི་བརྒྱུད་ནས་མེད་པར་བཟོ་ཐབས་བྱེད་ཀྱི་ཡོད། བོད་ལ་ཤིས་ཙང་ཞེས་རྒྱ་ཡིག་གི་མིང་ཚིག་ལམ་ནས་བོས་ཏེ་རྒྱ་ནག་གི་ཆ་ཤས་སུ་བསྒྱུར་ཐབས་བྱེད་ཀྱི་ཡོད་སྲིད་པ་རེད། འོན་ཀྱང་ཤིས་ཙང་ཞེས་པའི་ཐ་སྙད་དེ་ཡིས་ལོ་རྒྱུས་ཐོག་ནས་བོད་རང་བཙན་རྒྱལ་ཁབ་ཡིན་པ་གསལ་སྟོན་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་བྱུང།
ཤིས་ཙང་ཟེར་ཡག་དེ་མིང་དེ་ག་བོད་དེ་རང་བཙན་རྒྱལ་ཁབ་ཅིག་ཡིན་པ། དེ་ག་རེ་ཟེར་ན་རྒྱ་ནག་གི་ནུབ་ངོས་ཤུལ་གནས་དེ་བ། དེ་རྒྱལ་པོ་དེ་མིང་གཙང་རྒྱལ་རབས་ཟེར་གྱི་ཡོད་པ། དེ་འདྲ་ཅིག་ལས་ཐོན་གྱི་ཡོད་རེད་མ་གཏོགས།

གཞན་ཡང་དེ་སྔོན་ཨ་མི་རི་ཀ་ཡིས་ལོ་རྒྱུས་རང་བཞིན་གྱི་ཉིས་སྟོང་ཉི་ཤུ་ལོ་ཡི་བོད་དོན་རྒྱབ་སྐྱོར་གྱི་ཁྲིམས་ཡིག་གཏན་འབེབས་གནང་བའི་ནང། བོད་མིའི་སྒྲིག་འཛུགས་དེ་བཞིན་བཙན་བྱོལ་བོད་མི་ཡི་སྐུ་ཚབ་དང་མངོན་འདོད་མཚོན་ཐུབ་མཁན་གྱི་སྒྲིག་འཛུགས་ཤིག་ཡིན་པ་ངོས་འཛིན་བྱས་ཡོད་པ་མ་ཟད་ཁྲིམས་འཆར་དེའི་འོག་ཨ་རིའི་གཞུང་གི་བོད་དོན་དམིགས་བསལ་འབྲེལ་མཐུད་པ་སྐུ་ཚབ་བསྐོ་གཞག་གིས་བོད་རྒྱ་ཞི་མོལ་ལ་རྒྱབ་སྐྱོར་གནང་རྒྱུ་སོགས་འཁོད་ཡོད་པ་འདི་ནི་ཨ་རིའི་གཞུང་གིས་འདས་པའི་ལོ་ངོ་དྲུག་ཅུ་ཙམ་གྱི་ནང་བཞག་པའི་བོད་དོན་རྒྱབ་སྐྱོར་གྱི་ཁྲིམས་ཡིག་གལ་གནད་ཆེ་ཤོས་དེ་ཆགས་ཀྱི་ཡོད་པ་རེད།

རྒྱ་ནག་གཞུང་གི་དྲ་སྦྲེལ་སྟངས་འཛིན་ལས་ཁུངས་ནས་གཞུང་གི་སྟངས་འཛིན་འོག་མེད་པའི་རང་དབང་ཅན་གྱི་སྒེར་བདག་གསར་འགྱུར་བརྒྱུད་ལམ་ཁག་ལ་དོ་དམ་གྱི་སྒྲིག་གཞི་དམ་དུ་གཏོང་འཆར་ཡོད་པ་གསལ་བསྒྲགས་བྱས་འདུག་དེ་ཡང Reuters གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་གསལ་ལྟར་ན། རེས་གཟའ་ཟླ་བའི་ཉིན་རྒྱ་ནག་གི་དྲ་སྦྲེལ་སྟངས་འཛིན་ལས་ཁུངས་ནས་རྒྱ་ནག་ནང་རང་དབང་ཅན་གྱི་བརྒྱུད་ལམ་མམ་གཞུང་དང་ཞིང་ཆེན་གང་གི་སྟངས་འཛིན་དང་བཀའ་འཁྲོལ་མེད་པར་གསར་འགྱུར་དང་གནས་ཚུལ་འགོད་སྤེལ་བྱ་མཁན་རིགས་ལ་དོ་དམ་སྟངས་འཛིན་གྱི་སྒྲིག་གཞི་དོན་ཚན་བཅུ་གསུམ་ཞིག་གཏན་འབེབས་གསལ་བསྒྲགས་བྱས་ཡོད་པ་རེད། སྟངས་འཛིན་གྱི་སྒྲིག་གཞི་དོན་ཚན་བཅུ་གསུམ་དེའི་ཁོངས་སུ་དྲ་སྦྲེལ་སྟངས་འཛིན་ལས་ཁུངས་ནས་རང་དབང་ཅན་གྱི་སྒེར་བདག་བརྒྱུད་ལམ་ཁག་གིས་རྒྱལ་ནང་དང་རྒྱལ་སྤྱིའི་གནས་ཚུལ་དང་དེ་བཞིན་སྤྱི་ཚོགས་དང་འབྲེལ་བའི་སྲིད་བྱུས་དང་སྤྱི་ཚོགས་ཀྱི་ལས་དོན་དང་འབྲེལ་བའི་གནས་ཚུལ་གྱི་འབྱུང་ཁུངས་ལ་ཞིབ་བཤེར་གྱི་སྒྲིག་སྲོལ་གཏན་འབེབས་བྱ་རྒྱུ་མ་ཟད་རང་དབང་ཅན་གྱི་བརྒྱུད་ལམ་ཁག་གི་འཛིན་སྐྱོང་ཡར་རྒྱས་གཏོང་ཕྱོགས་བཅས་ལ་སྟངས་འཛིན་དམ་དུ་གཏོང་རྒྱུ་ཡིན་པ་གསལ་འདུག་ཡང་རྒྱ་ནག་དམར་ཤོག་ཚོགས་པའི་དབུས་དྲིལ་བསྒྲགས་ལས་ཁུངས་དང་དེ་མིན་གྱི་འབྲེལ་ཡོད་ལས་ཁུངས་བཅུ་གྲངས་ཤིག་གིས་ཁྲོམ་རའི་ཁྲིམས་སྒྲིག་དང་སྤྱི་ཚོགས་བརྟན་བརླིང་ལ་སོགས་པ་གནོད་སྐྱེལ་མཁན་ཟེར་བའི་གྲས་ལ་དམིགས་ཏེ་རྒྱལ་ཡོངས་རང་བཞིན་གྱི་བརྡ་ཁྱབ་བཏང་ཡོད་པ་འདིས་དོན་དངོས་སུ་དམར་ཤོག་ཚོགས་པའི་དབང་སྒྱུར་འོག་ཁྲིམས་མེད་ལུགས་མེད་ཀྱི་རྣམ་པ་བསྟན་ཡོད་པ་རྒྱ་ནག་ཐད་ཀྱི་གནད་དོན་དབྱེ་ཞིབ་པས་ངོས་འཛིན་གནང་གི་ཡོད་པ་བཞིན་འདིའི་ཐད་རྩོམ་པ་པོ་དང་རྒྱ་ནག་སྐོར་གྱི་གནད་དོན་དབྱེ་ཞིབ་པ་སངས་རྒྱས་སྐྱབས་ལགས་སུ་དགོངས་ཚུལ་བཀའ་འདྲི་ཞུས་པར་ཁོང་གིས།
གཙོ་བོ་དེ་རྒྱ་ནག་ནང་ལོགས་ལ་ད་ལྟ་ད་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་མང་པོ་ཞིག་གི་འུར་བསྟོད་དང་རྫུན་མ་བཟོས་ནས་ནི་བགྲོ་གླེང་ཚོགས་འདུ་འཚོགས་ཀྱི་ཡོད་ཡ། དེ་ཚོ་ཁོ་གཙང་མ་བཟོས་ཡ། འདིས་ག་རེ་བསྟན་གྱི་ཡོད་རེད་ཟེར་ན། རྒྱ་ནག་ནང་ལོགས་ལ་ནི་འདི་འདྲ་གི་རིགས་དེ་རྫུན་མ་མང་པོ་ཞིག་ཐོན་ཡོད་རེད་ཡ། དེས་འདི་གང་ལ་ད་རྫུན་མ་དེ་ཚོ་གིས་ད་སྤྱི་ཚོགས་ཀྱི་སྒྲིག་གཞི་དང་སྤྱི་ཚོགས་ལ་ནི་གནོད་སྐྱོན་ཐེབས་ཀྱི་ཡོད་པ་ད་ཡིན་ཡིན་འབར་བ། དེ་འདྲས་ནི་གང་ལ་ད་དེས་གཙང་མ་བཟོས་ཡག་དང་དེའི་གཅིག་དེའི་སྒྲིག་གཞི་ཅན་དུ་བཟོས་ཡག་དེ་འདྲ་གི་བརྡ་སྦྱོར་ཅིག་རེད་ཤག་ད་འདི་གི་སྟེང་ཡ་དེའི་རྒྱ་ནག་གི་སྤྱི་ཚོགས་ནང་ལོགས་ལ་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་གི་དངོས་ཡོད་གནས་ཚུལ་དང་མ་མཐུན་པ་གི་བགྲོ་གླེང་དང་ད་འུར་བསྟོད་གི། གཅིག་རྒྱལ་སྤྱིའི་གཅིག་ཡིན་ཟེར་ཡ་རྒྱལ་ཡོངས་ཀྱི་གཅིག་ཡིན་ཟེར་ཡ་འདྲ་བོ། ཨ་ནི་འཛམ་གླིང་གི་གཅིག་ཡིན་ཟེར་ཡ་འདྲ་བོ་དེ་འདྲ་ཡི་འུར་བསྟོད་བྱེད་ཡ་དང། ཨ་ནི་དེ་ནི་ད་གཞུང་གི་ལས་ཁུངས་དང་ཚོགས་སྡེ་དེ་ཚོ་གི་ཡང་གཞུང་འབྲེལ་གྱི་ཚོགས་སྡེ་དེ་ཚོ་གི་ཡང། ད་ཅིག་དགོས་མཁོ་མེད་ཡ་གི་དེ་འདྲ་གི་ཚོགས་འདུ་དང་བགྲོ་གླེང་དང་མཛད་སྒོ་དེ་འདྲ་མང་པོ་ཅིག་ཚོགས་ཡ་དེ་ཚོ་གཙང་མ་བཟོས་ཡ་གི་དེ་འདྲ་ཅིག་རེད་ཤག། རྒྱ་ནག་གི་གཞུང་འབྲེལ་ཤིན་ཧྭ་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གཞུང་གིས་རྒྱུན་ལྡན་མ་ཡིན་པའི་རིན་པ་སྤྲོད་དགོས་པའི་འདུ་འཛོམས་དང་གླེང་སྟེགས་སོགས་ཀྱི་རིགས་ལ་དམ་དྲག་བྱེད་རྒྱུ་ཡིན་པ་དཔེར་ན་རྒྱལ་ཁབ་རང་བཞིན་དང། རྒྱལ་སྤྱིའི་རང་བཞིན་ཟེར་བའི་ལྷན་ཚོགས་ཀྱི་རིགས་ལ་རྡུང་རྡེག་གཏོང་རྒྱུ་ཡིན་པ་མ་ཚད། གནས་ཚུལ་རྫུན་བཟོ་དང་དཀྲོག་གཏམ་སྤེལ་མཁན་གྱི་དྲ་རྒྱ་སྟོང་ཕྲག་བརྒྱ་ལྷག་སྒོ་བརྒྱབ་ཡོད་པ་གསལ་བསྒྲགས་བྱས་ཡོད་པ་རེད། བརྡ་ཁྱབ་འདི་བཞིན་རྒྱ་ནག་དབུས་དྲིལ་བསྒྲགས་ལས་ཁུངས་དང་དྲ་རྒྱ་ལས་ཁུངས། ཕྱི་རྒྱལ་ལས་དོན་ཁང་སྤྱི་བདེ་ལས་ཁུངས་སློབ་གསོ་ལས་ཁུངས་དམངས་སྲིད་ལས་ཁུངས་རིག་གཞུང་དང་ཡུལ་སྐོར་སྤྲོ་འཆམ་ལས་ཁུངས་ལ་སོགས་པའི་ལས་ཁུངས་བཅུ་ཕྲག་ཞིག་གིས་མཉམ་དུ་སྤེལ་བ་ཞིག་ཡིན་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་རྒྱུའི་ནང། ཨེ་ཤེ་ཡ་དང་ཨ་ཧྥེ་རི་ཁ་གཙོ་བོར་གྱུར་པའི་རྒྱལ་སྤྱིའི་རྒྱལ་ཁབ་ཁག་གི་གཏེར་ལས་སྔོག་འདོན་དང་འབྲེལ་བའི་ལས་གཞིའི་ནང་རྒྱ་ནག་གིས་བདག་གཉེར་བྱེད་པ་དང་ཡང་ན་རྒྱ་ནག་ནས་མ་འཛུགས་བྱས་པའི་སྒེར་གཉེར་ལས་ཁང་གཙོས་ལས་མི་ཚོ་ཡིས་འགྲོ་བ་མིའི་ཐོབ་ཐང་དང་དེ་བཞིན་རང་བྱུང་ཁོར་ཡུག་ལ་བརྩི་མེད་རྡོག་རོལ་བཏང་བཞིན་ཡོད་པའི་དཔང་རྟགས་གསལ་སྟོན་བྱུང་ཡོད་ལུགས་འགྲོ་བ་མིའི་ཐོབ་ཐང་ལས་ཁང་ཞིག་གིས་སྙན་ཐོ་འདོན་སྤེལ་བྱས་ཡོད་འདུག། དེ་ཡང་ཨེ་ཕིའི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་གསལ་ལྟར་ན་རེས་གཟའ་ཕུར་བུའི་ཉིན་ཨིན་ཡུལ་གྱི་རྒྱལ་ས་ལོན་ཌོན་དུ་རྟེན་གཞི་བྱས་པའི Business and Human Rights Resources Center འམ་ཚོང་ལས་དང་འགྲོ་བ་མིའི་ཐོབ་ཐང་ཐོན་ཁུངས་ཅེས་པས་སྙན་ཐོ་འདོན་སྤེལ་བྱས་པའི་ནང་གཏེར་ལས་ཀྱི་གཞི་ཡུལ་ནང་གཏེར་ཁ་སྔོག་འདོན་དང་གཏེར་ལས་སྔོག་འདོན་གྱི་གཞུང་འབྲེལ་བཀའ་འཁྲོལ་སྤྲོད་ཕྱོགས་དང་དེ་བཞིན་གཏེར་ལས་ཀྱི་བརྒྱུད་རིམ་ཚང་མའི་ནང་ཁྲིམས་མཐུན་མིན་པའི་བྱ་སྤྱོད་བརྒྱ་དང་གཉིས་ར་སྤྲོད་ཁ་གསལ་བྱུང་ཡོད་པ་ཕྱིར་བསྒྲགས་བྱས་ཡོད་འདུག། གོང་གསལ་གྱི་ཞིབ་འཇུག་སྙན་ཐོ་དེའི་ཆེད་ཟངས་དང་ཏི་ཚ་ཧ་ཡང་ལྕགས་རིགས་ཀྱི་གཏེར་རྫས Cobalt Lithium Manganese ལ་སོགས་པའི་གཏེར་ལས་རྣམ་གྲངས་དགུ་ཙམ་གྱི་ཐོན་ཁུངས་དང་སྔོག་འདོན་གྱི་བརྒྱུད་རིམ་ལ་ཞིབ་འཇུག་བྱས་ཡོད་འདུག་དེའི་ཁྲོད་ཨིན་དྲོ་ནི་ཤི་ཡ་དང་ཕེ་རུ། Myanmar། ཨ་ཧྥེ་རི་ཀའི་གླིང་ཕྲན་གྱི་ཀོང་གྷོ་དང་ཛིམ་བྷ་བྷེ་བཅས་པའི་ནང་ལས་མི་ཚོ་ཡི་འགྲོ་བ་མིའི་ཐོབ་ཐང་ལ་བརྡབ་གསིག་དང་དེ་བཞིན་རང་བྱུང་ཁོར་ཡུག་ལ་སྲུང་སྐྱོབ་དང་མཐུན་པའི་གཏེར་ལས་སྔོག་འདོན་བྱ་རྒྱུའི་ཚབ་ཁོར་ཡུག་ལ་གནོད་གཞིའི་ལས་དོན་སྤེལ་གྱི་ཡོད་ཅིང། གཏེར་ལས་སྔོག་འདོན་དང་ཚོང་འབྲེལ་གྱི་ལས་གཞི་ཁོངས་སུ་མང་པོ་ཞིག་མང་པོ་ཞིག་རྒྱ་ནག་ནས་མ་འཛུགས་དང་ཡང་ན་རྒྱ་ནག་གི་གཏེར་ལས་བཟོ་ཚོང་ཁག་གིས་བདག་ཉར་བྱས་པ་ཡིན་པ་གསལ་སྟོན་བྱས་ཡོད་པ་རེད། གོང་གསལ་གྱི་སྙན་ཐོའི་ནང་གཏེར་ལས་དང་འབྲེལ་བའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བའི་ཁོངས་སུ་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་ཁུལ་དུ་བརྒྱ་ཆ་བཞི་བཅུ་ཞེ་གཉིས་ཙམ་གྱི་རྡོག་རོལ་དང་དབུས་ཨ་མི་རི་ཀའི་ནང་བརྒྱ་ཆ་ཉི་ཤུ་རྩ་བདུན་དང་གླིང་ཆེན་ཨ་ཧྥེ་རི་ཀའི་ནང་འགྲོ་བ་མིའི་ཐོབ་ཐང་ལ་བརྒྱ་ཆ་ཉི་ཤུ་རྩ་བཞི་ཡི་རྡོག་རོལ་གཏོང་བཞིན་ཡོད་པ་གསལ་འདུག་གོང་གསལ་ཞིབ་འཇུག་ལྟེ་གནས་ཁང་གི་སྙན་ཐོའི་ནང་གསལ་ལྟར་ན། རྒྱ་ནག་གི་གཏེར་ལས་བཟོ་ཚོང་ཁང་སུམ་ཅུ་སོ་དགུའི་ནང་ནས་བཟོ་ཚོང་ཁང་བདུན་གྱིས་གཏེར་ལས་ཀྱི་ལས་དོན་དང་འབྲེལ་བའི་འགྲོ་བ་མིའི་ཐོབ་ཐང་གི་སྲིད་ཇུས་དང་སྒྲིག་གཞི་ཕྱིར་བསྒྲགས་བྱས་ཡོད་པ་དང་དེ་བཞིན་རྒྱ་ནག་གི་བཟོ་ཚོང་ལས་ཁང་ཉི་ཤུ་རྩ་གཉིས་ལ་གོང་གསལ་ཞིབ་འཇུག་ལྟེ་གནས་ཁང་གིས་འདྲི་རྩད་བྱས་པར་བཟོ་ཚོང་ལས་ཁང་བཞི་ལས་མ་གཏོགས་ཡ་ལན་གང་ཡང་བྱུང་མེད་པ་བརྗོད་འདུག་གོང་གསལ་ཞིབ་འཇུག་ཁག་གི་མཇུག་བསྡོམས་སུ་གལ་སྲིད་གཏེར་ལས་བཟོ་ཚོང་ཁང་ཚོ་ཡིས་ད་ལྟའི་ལས་དོན་བྱེད་སྟངས་ལ་བལྟས་ན་རྒྱལ་སྤྱིའི་གནམ་གཤིས་ཚ་དྲོད་འཕེལ་ཚད་དེ་སེལ་ས་གཅིག་དང་ཕྱེད་ཀའི་བར་དམའ་རུ་གཏོང་རྒྱུའི་སྐོར་རྒྱལ་སྤྱིའི་གྲོས་མཐུན་བཞག་ཡོད་པ་དེ་ལག་བསྟར་དོན་འཁྱོལ་ཁག་པོ་ཡིན་པའི་སྙན་ཐོ་བཏང་འདུག་ཡང་འཇར་མ་ནི་རྒྱལ་ཁབ་ཀྱིས་ལོ་རྒྱུས་ཐོག་ཆེས་ཐོག་མར་ཨོ་སི་ཀྲོ་ལི་ཡའི་རྒྱལ་ཁབ་ཏུ་དམག་དཔུང་འགྲེམས་འཇོག་བྱས་ཡོད་འདུག་དེ་ཡང་རོའི་ཏེར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་གསལ་ལྟར་ན་རྒྱ་གར་དང་ཞི་བདེ་རྒྱ་མཚོའི་ཡུལ་ཁག་དང་རྒྱ་ནག་དབར་རྙོག་གླེང་ཇེ་ཆེར་འགྲོ་བཞིན་པའི་སྐབས་ཨོ་སྟྲོ་ལི་ཡའི་ནང་རྒྱལ་ཁབ་བཅུ་གཉིས་ཀྱི་ཟུང་འབྲེལ་དམག་སྦྱོང་བྱེད་པའི་ཁོངས་སུ་རེས་གཟའ་ཟླ་བའི་ཉིན་འཇར་མ་ནི་རྒྱལ་ཁབ་ནས་ཨོ་སྟྲོ་ལི་ཡའི་ནང་དམག་མི་གྲངས་སུམ་ཁྲི་དཔུང་འཇོག་བྱས་ཏེ་དམག་སྦྱོང་ནང་ཆ་ཤས་ལེན་རྒྱུ་ཡིན་འདུག་ཅིང་དེ་ནི་རྒྱ་གར་དང་ཞི་བདེ་རྒྱ་མཚོའི་ཁུལ་དུ་འཇར་མ་ནི་གྱིས་དོ་སྣང་ཤུགས་སྒྲིལ་བྱེད་བཞིན་པའི་རྣམ་པ་ཞིག་མཚོན་གྱི་ཡོད་པ་རེད། འཇར་མ་ནི་དྲག་པོའི་སྒྲིག་འཛུགས་ཀྱི་དམག་སྤྱི་ཨལ་ཧྥོན་སི་མཱ་ཨིས་ལགས་ཀྱིས་གཅིག་ལ་གཅིག་བརྟེན་གྱི་ཚོང་འབྲེལ་གྱི་གནད་འགག་ལ་བལྟས་ནས་འཇར་མ་ནི་དང་ཡུ་རོབ་སྤྱི་མཐུན་ངོས་ནས་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དེ་བཞིན་གལ་ཆེར་ངོས་འཛིན་བྱེད་ཀྱི་ཡོད་ཅེས་རོའི་ཏེར་གསར་འགྱུར་ལས་ཁང་ལ་བརྗོད་ཡོད་པ་རེད། རྒྱ་ནག་ནི་འཇར་མན་རྒྱལ་ཁབ་ཀྱི་ཚོང་ཤག་རྒྱལ་ཁབ་གཙོ་བོ་དེ་ཡིན་པ་མ་ཚད་ཡུ་རོབ་ཡུལ་ཁག་ཚོ་ཡི་ཕྱི་འབྲེལ་དངོས་ཟོག་བརྒྱ་ཆ་བཞི་བཅུ་ཐམ་པ་ལྷོ་རྒྱ་ནག་རྒྱ་མཚོ་བརྒྱུད་དེ་དབོར་འདྲེན་བྱེད་བཞིན་ཡོད་སྟབས། རྒྱ་གར་དང་ཞི་བདེ་རྒྱ་མཚོའི་ནང་རྒྱ་ནག་དང་རྩོད་གླེང་གི་གནད་དོན་ཞིག་ཆགས་ཡོད་པ་གསལ་འདུག་ཨོ་སྟྲོ་ལི་ཡའི་ནང་ཨ་རིས་གཙོས་པའི་རྒྱལ་ཁབ་བཅུ་གྲངས་ཀྱི་ཟུང་འབྲེལ་དམག་སྦྱོང་དེ་བཞིན་ཟླ་བ་འདིའི་ཚེས་ཉི་ཤུ་རྩ་གཉིས་ནས་སྤྱི་ཟླ་བརྒྱད་པའི་ཚེས་བཞིའི་བར་ཡིན་འདུག་ཅིང། འཇར་མ་ནི་དམག་སྤྱི་ཨལ་ཧྥོན་སི་མཱ་ཨིས་ལགས་ཀྱིས། དམག་སྦྱོང་དེའི་ཐོག་འཇར་མ་ནིའི་དམག་མི་ཉིས་བརྒྱ་བཞི་བཅུ་དང་གནམ་མཆོངས་དཔུང་དམག་བརྒྱ་དང་བདུན་བཅུ་གྲུ་ཐོག་དམག་མི་བཞི་བཅུ་བཅས་མཉམ་ཞུགས་བྱ་རྒྱུ་དང་ཟུང་འབྲེལ་དམག་སྦྱོང་རིང་འཇར་མ་ནི་དཔུང་དམག་ཚོས་ཨིན་རྡུ་ནེ་ཤི་ཡ་དང་ཉི་ཧོང། ལྷོ་ཀོ་རི་ཡ། ཧྥ་རན་སི། ཨིན་ཡུལ་བཅས་ཀྱི་དཔུང་དམག་དང་མཉམ་ཤིང་ནགས་ནང་དམག་འཁྲུག་བརྒྱབ་སྟངས་དང་དམག་མི་དང་གོ་མཚོན་སོགས་གྲུ་གཟིངས་ནས་མཚོ་ཁ་བར་བབས་སྟངས་ལ་སོགས་པའི་སྦྱོང་བརྡར་བྱ་རྒྱུ་ཡིན་པ་འགྲེལ་བརྗོད་བྱས་འདུག་ཞི་བདེ་རྒྱ་མཚོའི་ཁུལ་དུ་ཇར་མ་ནི་ཀྱི་དམག་མིས་དམག་སྦྱོང་ཐེངས་དང་པོ་བྱ་རྒྱུ་ཡིན་པ་དེས་རྒྱ་ནག་ལ་བརྡ་ལན་ཇི་ལྟར་འབྱུང་གི་ཡོད་མེད་སྐོར་གསར་འགོད་པས་བཅར་འདྲི་བྱས་སྐབས་ཇར་མན་གྱི་དམག་སྤྱི་མཆོག་ནས་ད་རེས་ཀྱི་ཟུང་འབྲེལ་དམག་སྦྱོང་ནང་ཇར་མན་མཉམ་ཞུགས་བྱེད་ཡག་དེ་རྒྱལ་ཁབ་གཞན་ལ་ཕོག་ཐུག་གཏོང་རྒྱུའི་བརྡ་ལན་གང་ཡང་མཚོན་གྱི་མེད་པ་ལན་འདེབས་བྱས་འདུག། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བདུན་ཕྲག་འདིའི་རེས་གཟའ་ཉི་མའི་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་སྐུ་ཨུ་ཟ་ར་ཛེ་ཡཱ་རྣམ་གཉིས་མཇལ་འཕྲད་གནང་བར་རྒྱ་ནག་གཞུང་གིས་སྐྱོན་བརྗོད་ཤུགས་ཆེ་བྱས་ཡོད་པ་དང་དེ་བཞིན་ཨ་རྒྱ་གཉིས་ཀྱི་གནད་དོན་གྱི་ཐོག་ནས་བོད་ཀྱི་རྩ་དོན་ཐད་གནོད་འཚེ་ཐེབས་མིན་སོགས་ཀྱི་སྐོར་དབྱངས་སྒྲོན་ལགས་ཀྱིས་འབྲེལ་ཡོད་མི་སྣར་གནད་འདྲི་ཞུས་པ་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གི་བོད་དོན་དམིགས་བསལ་འབྲེལ་མཐུད་པ་རྣམ་གཉིས་རྒྱ་གར་རྒྱལ་ས་ལྡི་ལིའི་ནང་གཞུང་འབྲེལ་མཇལ་འཕྲད་གནང་བར་རྒྱ་ནག་གཞུང་གིས་དེ་ནི་ནང་སྲིད་ཀྱི་གནད་དོན་ལ་ཐེ་བྱུས་བྱས་པ་ཞིག་ཡིན་པ་རེད་ཅེས་ཁ་སང་རེས་གཟའ་ཟླ་བའི་ཉིན་སྐྱོན་བརྗོད་ཤུགས་ཆེ་བྱས་འདུག།

ད་ལྟ་རྒྱབ་སྐྱོར་ཚད་མཐོ་རག་དེ་དེ་ད་ལྟ་ཨ་རི་གཞུང་གི་དང་ཨ་རི་མི་མང་རེད་ཨ་རི་གྲོས་ཚོགས་ཡིན་པ་དེ་ཆ་ཚང་ངོས་ནས་ད་ཅིག་ཆབ་སྲིད་ཀྱི་དང་རྒྱབ་སྐྱོར་དེ་ཚད་མཐོ་ཞིག་བོད་ཐོག་ལ་སླེབས་དེ་རེད་དེ་བས་བསམ་པ་ལ་ད་ལྟ་ཨ་རི་གཞུང་གི་ད་ལྟའི་ཆ་ལ་ཡིན་པ་ན་གཞུང་འཛིན་གྱི་བོད་དོན་གྱི་དམིགས་བསལ་སྐུ་ཚབ་འབྲེལ་མཐུད་པ་དེ་དུས་ཚོད་མྱུར་པོ་ཞུགས་ཆེད་ལ་བསྐོ་བཞག་གནང་བསྐོ་བཞག་གནང་བ་མ་ཟད་སྐྱབས་མགོན་རིན་པོ་ཆེ་དང་མཇལ་འཕྲད་ཐེངས་མ་གཉིས་པ་དེ་ཆགས་བསྡད་ཀྱི་ཡོད་རེད།

གནད་ཡོད་མི་སྣ་དང་མཇལ་འཕྲད་ག་ཚོད་མང་གནང་བའི་གནད་ཀྱིས་བོད་པའི་སྐད་མངོན་འདོད་དེ་ག་རེ་ཡིན་པ་དེ་གསལ་གསལ་ཏིང་ཏིང་ཅིག་ཨ་རིའི་གཞུང་མཁྱེན་པའི་ཐོག་ནས་ཨ་རི་ནི་རྒྱལ་སྤྱིའི་ནང་ལོགས་རྒྱབ་སྐྱོར་ཡིན་པ་ནི་རེད་རྒྱལ་སྤྱིའི་ནང་ལོགས་ལ་བོད་དོན་གྱི་ཐོག་ལ་གནད་དོན་སྐབས་དང་གོ་རྟོགས་སྤེལ་ཡས་དང་གང་ཅིའི་ཐོག་ལ་ཡིན་པ་ནི་གི་ཅིག་གསལ་བོ་ཅིག་ཆགས་ཐུབ་ཡས་ཅིག་ཨོ་ཅིག་ཡོང་ཡས་ཡིན་དུས་ཙམ་པ་ལ་དེ་ད་རིང་གི་ད་ད་ད་ད་ད་མཇལ་འཕྲད་གནང་བ་དེ་གི་ཐོག་ནས་ནས་བོད་དོན་གྱི་ཐོག་ལ་ཆབ་སྲིད་ཀྱི་ཐོག་ནས་ཨ་རིའི་གཞུང་གི་གཟིགས་ཕྱོགས་དེ་ཆེན་པོ་ཅིག་ཡིན་པ་ཅིག།
སྟབས་མི་བདེ་ཞུ་ཐུབ་པ་ཞིག་རེད་སྣང། དེ་དང་ཆབས་ཅིག་ཨ་མི་རི་ཀའི་ནོར་སྲིད་སྤྱི་ཁྱབ་དྲུང་ཆེ་ལྕམ་ཇེ་ནེཊ་ཡེ་ལིན་མཆོག་སྤྱི་ཟླ་བདུན་པའི་ཚེས་དྲུག་ནས་ཉིན་བཞི་རིང་རྒྱ་ནག་ཏུ་གཞུང་འབྲེལ་འཚམས་གཟིགས་དུ་ཕེབས་རྒྱུའི་ལས་དོན་ཐོག་མ་དབུ་འཛུགས་གནང་བ་ནས་ཁོང་ད་རེས་རྒྱ་ནག་ནང་ཕེབས་པ་ཙམ་མ་གཏོགས་གཞི་རྩའི་ཨ་རྒྱ་གཉིས་ཀྱི་འབྲེལ་བའི་གནད་དོན་ཐད་ཐུགས་ཕན་གསོས་ཀྱི་ཡོད་པའི་ངོས་འཛིན་གང་ཡང་གནང་གི་མེད་པ་བརྒྱུད་ལམ་ཁག་ནང་གནས་ཚུལ་ཐོན་འདུག་པས།

ཕྱོགས་གཉིས་ཕྱོགས་ཀྱི་སོ་སོ་སོའི་ལངས་ཕྱོགས་དེ་བཤད་ལས་མ་གཏོགས་བསམ་པར་ར་དེ་བྱུང་ཡོད་མ་རེད། ལགས་སོ་བསམ་པར་དེ་བྱུང་ཡོད་མ་རེད་གསུངས་ན་ག་འདྲ་གསུང་ཡོད་ན། བསམ་པར་ར་དེ་ཟེར་ཡ་དེ་ག་རེ་རེད་ཟེར་ཆབ་སྲིད་ཐོག་གི་གནད་འགག་དེ་སྒྲུབ་གི་ཡོད་མ་རེད། ད་ཆབ་སྲིད་ཐོག་གི་གནད་འགག་དེ་མ་སྒྲུབ་དགོས་དུས་ཨ་ད་རི་དཔལ་འབྱོར་ཐོག་ལ་ཡང་བྱུང་ར་བསམ་ཕྱིན་པར་དེ་ལས་ད་ང་ཚོ་འབྲེལ་བ་ག་འདྲས་བྱས་ནས་གང་གི་ཨ་མ་ར་དེ་ཡག་པོ་མེད་ཡིན་ན་ཨ་ནི་འོག་ལ་ཡོང་ཡ་ཁེ་ཡོད་མ་རེད་པ།
ཨོ་ད་སྐད་འཛར་འདི། ཁ་སིང་གི་ཞོ་གཅིག་ཡག་པོ་བྱུང་ཡོད་ན་ཨན་ད་རིག་དེ་ཡག་པོ་ཡོང་གི་རེད་ད་ཁ་སིང་གི་ཞོ་གཅིག་བྱུང་མེད་ཙང་ཨན་ད་རིག་དེ་ལས་ཞོ་གཅིག་གི་རེ་བ་གསར་པ་རྒྱག་ཡོད་མ་རེད་བསམ་ད་དེ་འདྲས་ཅིག་ཐུབ་ཡོད་རེད་བསམ་གི་མ་རེད་མོ་ཛི་ལི་ཡ། བློ་ལ་བཟོས་དང་ན་ཤེས་རྩ་བའི་ད་ཨ་རྒྱ་གཉིས་ཀྱི་འབྲེལ་བའི་གནས་སྟངས་ཐོག་ནས་ཅིག་བོད་ཀྱི་རྩ་དོན་ལ་ཅིག་ཤུགས་རྐྱེན་ག་འདྲ་རེ་ཞིག་ཐེབས་ཡོད་ན། ཁྱེད་རང།

དེ་ནས་དམིགས་བསལ་ཆེད་སྒྲིག་གི་ལེ་ཚན་ནང་ཉི་ཧོང་ནང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་འཁྲུངས་སྐར་སྲུང་བརྩི་ཇི་ལྟར་ཞུས་པའི་སྐོར་ཉི་ཧོང་དང་ཤར་ཨེ་ཤ་ཡའི་ཁུལ་གྱི་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་སུ་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་གནས་འབྲེལ་ཞུས་པ་གསན་རོགས་གནང། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་འདི་འཛམ་གླིང་གི་ས་ཕྱོགས་གང་སར་བོད་མི་དང་བོད་དོན་རྒྱབ་སྐྱོར་གནང་མཁན། དེ་མིན ྋགོང་ས་མཆོག་གི་རྗེས་འཇུག་པ་རྣམས་ཀྱིས་སྲུང་བརྩི་གཟབ་རྒྱས་ཞུས་དང་ཞུ་བཞིན་པ་ལྟར། ཕྱི་ཚེས་དགུ་སྟེ་རེས་གཟའ་ཉི་མ་ཉིན་ཉི་ཧོང་ནང་ཡང ྋགོང་ས་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩི་ཞུས་ཡོད་པ་རེད་འདུག་ཉི་ཧོང་གི་རྒྱལ་ས་ཏོག་ཀྱོ་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་ཇི་ལྟར་སྲུང་བརྩི་ཞུས་པའི་སྐོར་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་སུ་འདི་ནས་ཞལ་པར་ཐོག་བཀའ་འདྲི་ཞུས་པས། ཁོང་གིས། སྐུའི་འཁྲུངས་སྐར་ཉིན་སྐུ་མགྲོན་གཙོ་བོ་དེ་ཉི་ཧོང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སྐུ་ཞབས་ཤི་མོ་མུ་ར་ཧ་བུམ་བུན་མཆོག་གཙོས་པའི་གནད་ཡོད་ཉི་ཧོང་གི་སྐུ་མགྲོན་ཁག་ཅིག་ཕེབས་པའི་སྐོར་དང། སྐབས་དེར་སྔོན་དཔག་ལས་འཁྲུངས་སྐར་སྲུང་བརྩི་ཞུ་བར་བཅར་མཁན་མི་གྲངས་ཉིས་བརྒྱ་ལྷག་བྱུང་ཡོད་པའི་སྐོར་འགྲེལ་བརྗོད་འདི་ལྟར་གནང་གི་འདུག།
རེད་ད་རེས་ཉི་ཧོང་ནང་ལོགས་ལ་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་འཁྲུངས་སྐར་སྲུང་བརྩི་འདི་ཕྱི་ཟླ་བདུན་པའི་གི་ཚེས་དགུ་ལ་བྱས་རེད་རེས་གཟའ་ཉི་མ་དང་སྟབས་བསྟུན་བྱས་བྱས་བྱས་བྱས་འདི་ཡག་པོ་ཞེ་དྲག་བྱུང་སོང་ཨ་འདི་ནང་ལོགས་ལ་འགོ་དང་པོ་དེ་ང་ཚོའི་གི་སྤྱིར་བཏང་མི་བརྒྱ་དང་ལྔ་བཅུ་ཅིག་གི་ཚེས་བརྒྱད་དེ་ཡིན་ནའི་མི་མང་པོ་ཞིག་ཆགས་བྱས་ཉིས་བརྒྱ་ལྷག་ཙམ་ཞིག་འདུག་སེ་ཕེབས་སོང་ཨ་འདི་ནང་ལོགས་ལ་ཡིན་ད་ན་ང་ཚོ་སྐུ་མགྲོན་གཙོ་བོ་དེ་སྤྱིར་བཏང་ང་ཚོའི་གི་ཕྱི་དྲིལ་བཀའ་བློན་འདུག་ཕེབས་རྒྱུ་རེད་དེ་ཡིན་ན་ཛ་དྲག་གི་གནས་སྟངས་ཐོག་ནས་ཕེབས་ཐུབ་མ་སོང། ད་དེའི་སྐབས་དེར་ང་ཚོའི་ཉི་ཧོང་གི་སྐུ་མགྲོན་གཙོ་བོ་དེ་ང་ཚོ་གྲོས་ཚོགས་ཉི་ཧོང་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ད་ཤི་མོ་མུ་ར་ཧ་ཀུ་བུན་ཁོ་རང་འདུག་སེ་ཕེབས་ཡོད་རེད། ཁོ་རང་དང་གཙོས་བྱས་ད་ལྟའི་དེར་ལ་ང་ཚོའི་དེ་དབུས་དང་ས་གནས་ཀྱི་གྲོས་ཚོགས་མི་བཅུ་ལྷག་ཙམ་ཞིག་འདུག་སེ་ཕེབས་དེ་བཞག་དེ་དང་མཉམ་པོ་ལ་ང་ཚོའི་དེ།

ཉི་ཧོང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སྐུ་ཞབས་ཤི་མོ་མུ་ར་ཧ་བུམ་བུན་མཆོག་དང། ཉི་ཧོང་གི་ཡོ་ཀོ་ཧ་མ་ནང་ཡོད་པའི་གསང་སྔགས་ཀྱི་དགོན་པའི་བླ་མ་རྣམ་གཉིས་ཀྱི་གསུང་བཤད་ཀྱི་ནང་དོན་སྐོར། སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་འགྲེལ་བརྗོད་འདི་ལྟར་གནང་གི་འདུག། ཨེ་ནི་ང་ཚོའི་གི་ད་ད་ཀོ་སྐུ་མགྲོན་གཙོ་བོ་དེ་ང་ད་བོད་དོན་རྒྱབ་སྐྱོར་ཚོགས་པའི་གི་གྲོས་ཚོགས་འཐུས་མི་ཤི་མོ་མུ་ར་ཧ་ཀུ་ཧ་ཀུ་བུན་སེང་སེ་ཁོ་རང་རེད་ཁོ་རང་གི་ང་ད་གསུང་བཤད་ལུགས་གནང་སོང་ཁོ་རང་གསུང་བཤད་དེ་ནང་ལོར་དང་པོ་དེ་སྐྱབས་མགོན་རིན་པོ་ཆེ་ལ་དགུང་ལོ་བརྒྱད་ཅུ་གྱ་བརྒྱད་འདུག་སེ་ཕེབས་པ་དེ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་འདུག་ཞུས་བྱས་དེ་ནས་ཁོ་རང་གི། བོད་དང། བོད་པ་དང་མཉམ་པོ་གིས་ཨེ་ནས་ང་ཚོ་གྲོས་ཚོགས་འཐུས་མི་འདི་ཚོ་འབྲེལ་བ་ག་འདྲས་ཆགས་ཡོད་མེད་དང། ད་ལྟ་བོད་དོན་རྒྱབ་སྐྱོར་ཚོགས་པའི་གི་གནས་སྟངས་དེ་ག་འདྲས་ཆགས་ཡོད་མེད་དང། དེ་འདྲའི་སྐོར་ལ་འགྲེལ་བཤད་ཞིག་བརྒྱབ། དེ་ནས་མཉམ་པོ་ལ་ཨེ་ནས་ཁོ་རང་གིས་བོད་དོན་གི་གནས་ཚུལ་དེ་དཔེ་གལ་ཆེན་པོ་ཞིག་ཡིན་པ་དང་དེ་ཉི་ཧོང་གི་མི་དམངས་དང་གཞུང་གིས་གལ་ཆེན་པོ་བརྩིས་བྱས་བདག་པོ་བརྒྱབ་དགོས་ཡ་དང་རྒྱབ་སྐྱོར་བྱེད་དགོས་ཡ་ཅིག་ཆགས་ཀྱི་ཡོད་རེད། ཨེ་ནས་ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་ཡིན་ན་ད་ལྟའི་བོད་པའི་གནས་ཚུལ་འདི་ཞི་བའི་ཐོག་ནས་གཅིག་སེལ་ཐབས་ཅིག་གནང་ཡས་དང་སྐྱབས་མགོན་རིན་པོ་ཆེ་ཅིག་འཛམ་བུ་གླིང་ནང་ལོགས་ལ་ཞི་བདེ་དང། རང་དབང་དང་དེ་འདྲས་ཀྱི་ཐོག་ལ་ཨ་ད་མི་སྣ་གལ་ཆེ་ཅིག་འདུག་བརྩིས་བསྡད་ཀྱི་ཡོད་དུས་ཙམ་པ་དེ་ལ་ང་ཚོས་ཀྱི་བརྩི་བཀུར་ཞུ་ཡས་དང་ཁོ་རང་ཐོག་ནས་ཨ་ད་སློབ་གསོ་ལེན་ཡས་དེ་འདྲས་དང། བོད་དོན་གྱི་གནས་སྟངས་འདི་ང་ཚོས་ཚང་མས་ཀྱི་སེམས་ཁུར་ཆེན་པོའི་ཐོག་ནས་བྱེད་དགོས་ཡས་དེ་གལ་ཆེན་པོ་ཞིག་རེད་ང་ཚོ་བོད་དོན་རྒྱབ་སྐྱོར་ཚོགས་པའི་གི་ཚོགས་མི་དང། གྲོས་ཚོགས་ནང་ལོགས་ལ་ཡིན་པ་ཡིན་ན་གང་ཐུབ་ཐུབ་ཅིག་འདུག་ཞུ་བསྡད་ཀྱི་ཡོད། ཨེ་ནི་སྐྱབས་མགོན་རིན་པོ་ཆེ་མུ་མཐུད་ནས་སྐུ་ཚེ་བརྟན་ཡས་དང་ཨེ་ནི་ལམ་སྟོན་འདུག་སེ་གནང་ཡས་དང་བྱུང་ན་ཞེས་བྱས་ཁོ་རང་གིས་ཡང་དེ་འདྲའི་གསུང་བཤད་གནང་སོང་ལ། དེ་ནས་ང་ཚོས་ཀྱི་སྐུ་མགྲོན་གཅིག་གསུང་བཤད་གནང་མཁན་གྲས་ནང་ལོགས་ལ་གཅིག་གི་ཝཱ་ཀ་ཡ་མ་ཀེན་གསང་སྔགས་ཀྱི་དགོན་པ་ད་ཀོ་ཡ་སན་ཞེས་བྱས། ཡོད་རེད། དེའི་གི་བླ་ཆེན་ཞིག་ཡོད་རེད། དེའི་གི་བླ་ཆེན་ཕུ་ཇི་ཏཱ་ཀོ་ཀན་ལགས་ཁོ་རང་གིས་གསུང་བཤད་གནང་ཡོད་རེད། ཕུ་ཇི་ཏཱ་ཀོ་ཀན་ལགས་ཁོ་རང་གིས་ནས་སྐྱབས་མགོན་རིན་པོ་ཆེ་དང་འབྲེལ་བ་ཤུགས་ཆེན་པོ་ཡོད་རེད། སྐྱབས་མགོན་རིན་པོ་ཆེ་དེ་ཚར་ཁ་ཤས་ཕེབས་དུས་ཙམ་པ་ཁོ་རང་མཇལ་འཕྲད་གནང་བྱས། ཆོས་ཞུ་བྱས་དང་དེ་འདྲ་དང་བགྲོ་གླེང་བྱས་དེ་འདྲ་འདུག་སེ་གནང་ཡོད་རེད། ཁོ་རང་གིས་སྐྱབས་མགོན་རིན་པོ་ཆེ་པས། ནང་ཆོས་སྤྱི་དང། བྱེ་བྲག་ཏུ་དམིགས་བསལ་གྱིས་གསང་སྔགས་ཀྱི་ཆོས་ནང་ལོགས་ལ་ཡིན་པར་བྱས་ན་གལ་ཆེན་པོ་ཅིག་ཡིན་པ་དང་ལྷག་པར་དུ་བོད་པའི་ནང་ཆོས་འདི་ང་ཚོ་ཚང་མས་ཀྱི་ཨ་ད་ཉི་ཧོང་ནང་ལོགས་ལ་ཡིན་པར་བྱས་ན་འདི་སྐྱབས་མགོན་རིན་པོ་ཆེའི་ཐོག་ནས་ཐུགས་རྗེ་བཀའ་དྲིན་གྱི་ཐོག་ནས་མང་པོ་ཅིག་གསལ་བོ་ཅིག་ཆགས་བསྡད་ཡོད་རེད་མང་པོ་ཅིག་ལ་སློབ་སྟོན་ཡང་ཡག་པོ་ཞེ་དྲག་རག་བསྡད་ཡོད་རེད་འདི་ང་ཚོས་སྲུང་བརྩི་བྱེད་ཡས་དེ་དཔེ་གལ་ཆེན་པོ་ཅིག་རེད་བོད་པའི་རིག་གཞུང་འདི་ཞི་བའི་རིག་གཞུང་ཅིག་དང་ཨ་ནི་ཡ་རབས་སྤྱོད་བཟང་གི་རིག་གཞུང་ཅིག་ཆགས་བསྡད་ཀྱི་འདུག་འདི་ཉི་ཧོང་སྤྱི་ཚོགས་ནང་ལོགས་ལ་དར་འཕེལ་ཡོང་ཡས་ལ་དཔེ་གལ་ཆེན་པོ་ཞིག་རེད། བྱས་བྱས་ཨ་ནི། སྐྱབས་མགོན་རིན་པོ་ཆེ་ལ་ཅིག་ད་ལྟ་བར་དུ་དེ་ཉི་ཧོང་ནང་ལོགས་ལ་བསྟུད་མར་ཕེབས་བྱས་ཏེ་སློབ་སྟོན་གནང་བ་དང་ལམ་སྟོན་གནང་བ་དེ་ལ་ཐུགས་རྗེ་ཆེ་དང་མཉམ་པོ་འཁྲུངས་སྐར་ལ་བཀྲ་ཤིས་བདེ་ལེགས་འཚམས་འདྲི་ཡོད་ཅེས་དེ་འདྲ་གསུངས་སོང། ཡང་ཉི་ཧོང་ནང་སྐུའི་འཁྲུངས་སྐར་གྱི་མཛད་སྒོ་དེར་ཉི་ཧོང་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་སྐོར་དང། ལྷག་པར་དུ་ཉེ་ཆར་བཞུགས་སྒར་རྡ་རམ་ས་ལར་བོད་མིའི་སྒྲིག་འཛུགས་ཀྱི་སྐུའི་འཁྲུངས་སྐར་གྱི་གཞུང་འབྲེལ་མཛད་སྒོའི་ཐོག ྋགོང་ས་མཆོག་སྐུ་དངོས་སུ་ཆིབས་བསྒྱུར་བསྐྱངས་ཡོད་པ་མ་ཟད། མགོན་པོ་གང་ཉིད་དགུང་གྲངས་བརྒྱ་དང་བཅུ་གསུམ་བཞུགས་གནང་རྒྱུའི་ཞལ་བཞེས་དང་ཐུགས་ཀྱི་དམ་བཅའ་བཞེས་སྐོར་སོགས་གསུངས་ཡོད་པ་རེད་འདུག། དེ་ནས་ང་ཚོས་དོན་གཅོད་ཐོག་ནས་ཡིན་པ་རེད་ན། དེ་མི་འཛོམས་ཚང་མ་ལ་ལྷག་པར་དུ་གཅིག་གྲོས་ཚོགས་འཐུས་མི་རེད་མཐོ་སློབ་ཀྱི་དགེ་རྒན་རེད་གཅིག་གསར་འགོད་པ་དང་མི་སྣ་གྲགས་ཅན་ཁོ་རང་ཚོ་ལ་ད་ལྟ་བར་དུ་ང་ཚོའི་གི་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་གནང་བ་དང ྋསྐྱབས་མགོན་རིན་པོ་ཆེ་ལ་རྒྱབ་སྐྱོར་གནང་བ་དང། དེ་ལ་བཀྲ་ཤིས་བདེ་ལེགས་འཚམས་འདྲི་དང་བཅས། རྣམ་པ་ཚོ་ད་ལྟའི་འདི་ལ་འདི་འདྲའི་དུས་ཚོད་ཅིག་ལ་གཟའ་ཉི་མར་འདིར་ཕེབས་ཐུབ་པ་དེ་ལ་ཐུགས་རྗེ་ཆེ་གནང་ཞེས་དང་ཞུས་ཡིན། དེ་དང་མཉམ་པོ་ལ་སྐྱབས་མགོན་རིན་པོ་ཆེ་ད་ལྟ་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ཕེབས་བསྡད་ཡོད་དེ། འཕྲོད་བསྟེན་དང་གང་ཅིའི་ཐོག་ནས་བདེ་ཐག་ཆོད་ཡོད་པ་དང། ན་ནིང་ལོར་ལ་ཡིན་པར་ཅང་ལ་དྭགས་ལ་ཕེབས་རྗེས་ཕེབས་གསུང་ཆོས་གནང་པ་དང། དེ་ནས་སྤྱི་ཟླ་བཅུ་གཉིས་དང། ད་ལོའི་སྤྱི་ཟླ་དང་པོ་ནང་ལོགས་ལ་རྒྱ་གར་རྡོ་རྗེ་གདན་ལ་མོས་མ་ཕེབས་རྗེས་ལྡི་ལི་དང་རྡོ་རྗེ་གདན་གཉིས་ཆར་ལ་གཅིག་ཆོས་གསུང་ཆོས་དང་གཏམ་བཤད་འདི་འདྲའི་འདུག་གནང་ཡོད་པ་ད་ལྟ་ཡིན་པར་བྱས་ནས་ལ་དྭགས་ལོགས་སུ་ཕེབས་བྱས་བསྡད་ཡོད་རེད་ཞེས་འདི་ཞུས་ཡིན་དེ་དང་མཉམ་པོ་ལ་སྐྱབས་མགོན་རིན་པོ་ཆེ་ཀྱིས་དགུང་གྲངས་བརྒྱ་དང་བཅུ་གསུམ་བར་དུ་བཞུགས་ཡོད་ཞེས་གསུང་གི་འདུག་ཟེར་བྱས་ཁོ་རང་ཚོ་ལ་འདུག་ཁྱབ་སྤེལ་བྱས་ཁོ་རང་ཚོས་དགའ་པོ་ཞེ་དྲག་གནང་སོང། དེ་ནས་སྐྱབས་མགོན་རིན་པོ་ཆེ་ཀྱིས་ཐུགས་བསྐྱེད་དམ་བཅའ་བཞིའི་སྐོར་དེ་ཁོ་ཚོར་གསལ་བཤད་ཅིག་བྱས་ཡིན་སྤྱིར་བཏང་མི་མང་ཆེ་ཧ་གོ་བསྡད་ཀྱི་ཡོད་རེད་དེ་མིའི་རིན་ཐང་གོང་འཕེལ་གནང་ཡས་དང། ཆོས་ལུགས་མཐུན་སྒྲིལ་ནང་ལ་འབད་བརྩོན་ཞུ་ཡས་དང་བོད་དོན་བདེན་མཐའ་སེལ་ཐབས་ལྷག་པར་དུ་རྒྱ་གར་གྱི་ནཱ་ལེནྡྲའི་ཆོས་རྒྱུན་སྲུང་སྐྱོབ་བྱས་ཏེ་འདི་དོན་ཚན་ཐུགས་བསྐྱེད་དམ་བཅའ་བཞི་དེ་འཛམ་བུ་གླིང་གི་ཞི་བདེ་གི་ཐོག་ལ་དུ་གནས་སྟངས་ཆགས་ཀྱི་ཡོད་པ་དང་དེའི་དོན་དག་ལ་ང་ཚོའི་གི་དོན་གཅོད་ལས་ཁུངས་ཐོག་ནས་ཡིན་ན་ཧུར་ཐག་འབད་ཐག་བྱས་བྱས་པའི་ཐད་ལས་འགུལ་བརྩམས་གནང་གི་ཡོད་རྣམ་པ་ཚོ་ཡིན་པར་བྱས་ནས་དེ་ལ་ཆེད་མཁས་རྒྱབ་སྐྱོར་དང་སློབ་སྟོན་དེ་འདྲ་གནང་རོགས་གནང་ཟེར་ཏེ་ཞུས་ཡིན། ནས་ཡང་ད་ང་ཚོའི་དོན་གཅོད་ཀྱི་གཏམ་བཤད་འདི་ནང་ལོགས་ལ་གཅིག་ཞུ་བ་འདི། སྐྱབས་མགོན་རིན་པོ་ཆེ་གི་མང་ཆེ་ཆེ་ཁོ་རང་སྐྱབས་མགོན་རིན་པོ་ཆེ་འཁྲུངས་སྐར་སྐབས་ལ་ཁོ་རང་ཕྱག་རྟགས་ཡག་ཤོས་འདི་དེའི་ཉིན་མོ་དེ་ལ་ཅིག་ཡིན་གཅིག་མིན་གཅིག་ལས་ཀ་དང་དགེ་བའི་ལས་ཀ་ཅིག་ཡག་པོ་ཅིག་བྱེད་ཐུབ་ན་ཡག་པོ་ཡོད་རེད་འདི་ཕྱག་རྟགས་ཡག་ཤོས་ཡིན་ཞེས་གསུངས་བསྡད་ཀྱི་ཡོད་རེད་དེང་འདིར་འཛོམས་པ་རྣམ་པ་ཚོ་ཚང་མས་ཀྱི་ད་ཉི་མ་རྟག་པར་མ་བྱུང་བ་རེད་ན་དེ་རིང་ཉིན་མོ་དེ་ལ་ཡིན་གཅིག་མིན་གཅིག་ཅིག་ལས་ཀ་ཡག་པོ་ཅིག་བྱེད་ཐུབ་ཡས་ཀྱི་འབད་བརྩོན་ཅིག་གནང་རོགས་གནང། དེ་བྱེད་ཐུབ་པར་བྱས་ན་སྐྱབས་མགོན་རིན་པོ་ཆེ་ལ་ཕྱག་རྟགས་ཡག་ཤོས་དེ་འདི་ཆགས་ཀྱི་རེད། ཞེས་བྱང་བ་འདི་འདྲ་ཞིག་ཞུ་ཡས་བྱུང་སོང་ལ། དེ་ནས་ང་ཚོས་ཀྱི། སྔོན་མ་གྲོས་ཚོགས་འཐུས་མི་དང་མི་རྙིང་པ། བོད་དོན་སྐོར་ལ་རྒྱབ་སྐྱོར་བྱས་སྡོད་མཁན་གྱི Mister། Makino Sensei། ཞེས་རེད་ཁོ་རང་ཡང་ཡོད་རེད་ཁོ་རང་གིས་གཏམ་བཤད་གནང་སོང་ཁོ་རང་གིས་བོད་དོན་རྒྱབ་སྐྱོར་འདི་ལ་ཁ་སང་སྔོན་མ་ནས་ཁོ་རང། འདུག་སེ་ཞུགས་བསྡད་ཡོད་ད་ལྟ་ཡིན་པར་བྱས་ནས་བྱེད་ཀྱི་ཡོད་འདི་བོད་བོད་ཀྱི་རྒྱབ་སྐྱོར་བྱེད་ཡས་དེ་ང་ཚོ་ཚང་མའི་འགན་ཅིག་ཆགས་འགྲོ་གི་འདུག། ནི་བོད་གང་ཡིན་ཟེར་ན་བོད་པའི་རིག་གཞུང་དང་བོད་པའི་འཐབ་རྩོད་དང་འདི་ཚང་འདི་གཉིས་ཆ་འཚེ་མེད་ཞི་བའི་འཐབ་རྩོད་ཅིག་དང་ཨ་ནི་གཅིག་རིག་གཞུང་འདི་ཡ་རབས་སྤྱོད་བཟང་གི་རིག་གཞུང་ཅིག་དང་ནང་པའི་ཆོས་ཀྱི་བསྟི་གནས་ཅིག་ཆགས་ཀྱི་ཡོད་དུས་ཙམ་པ་འདི་ང་ཚོ་བོད་པ་རང་གཅིག་པོ་མ་ཡིན་པའི་གི་ཉི་ཧོང་རེད་རྒྱལ་སྤྱིའི་ནང་ལོག་ལ་ཡིན་པར་ཅིག་ན་དེ་འདྲས་གི་རིག་གཞུང་དང་མི་སྣ་འདི་ཚོ་དགོས་ཡས་ཅིག་ཆགས་སྡོད་ཀྱི་ཡོད་རེད་དེ་ཡིན་དུས་ཙམ་པ་རྣམ་པ་ཚོ་གིས་མུ་མཐུད་ནས་རྒྱབ་སྐྱོར་གནང་རོགས་གནང་ཞེས་བཅས་ཁོ་རང་གིས་དེ་འདྲས་འབོད་སྐུལ་ཡག་པོ་ཞེ་ཅིག་བྱུང་སོང་ལགས།
ཡང། བོད་མིའི་དབུ་ཁྲིད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བར་ལམ་ནས་ལོ་རེ་བཞིན་བཞུགས་སྒར་རྡ་རམ་ས་ལར་ཆར་ཞོད་ཆེ་བའི་སྐབས་དང་བསྟུན་ཏེ། གནམ་གཤིས་སྐམ་ཤས་ཆེ་བའི་རྒྱ་གར་བྱང་ཕྱོགས་ལ་དྭགས་ཁུལ་དུ་ཆིབས་བསྒྱུར་གྱིས་སྐུ་ངལ་གསོས་པ་དང་ཆོས་ཕྱོགས་ཀྱི་མཛད་འཕྲིན་རྒྱ་ཆེ་སྐྱོང་སྲོལ་ཡོད་པ་བཞིན། འདི་ལོ་ཡང་ཕྱི་ཟླ་བདུན་པའི་ཚེས་བརྒྱད་ཉིན་ལ་དྭགས་སུ་ཆིབས་བསྒྱུར་ཆེད་བཞུགས་སྒར་ནས་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་ཆིབས་ཐོན་གནང་སྐབས་བཞུགས་སྒར་གྱི་ཉེ་འགྲམ་ག་གལ་གནམ་ཐང་དུ་གསར་འགོད་པའི་དྲི་བར་བཀའ་ལན་གནང་བའི་ནང། ད་ཆ་རྒྱ་ནག་ལ་འགྱུར་བ་འགྲོ་བཞིན་པ་དང་རྒྱ་ནག་གཞུང་གིས་གཞུང་འབྲེལ་དང་གཞུང་འབྲེལ་མིན་པ་གཉིས་ཀའི་ཐོག་ནས་ངོས་ལ་འབྲེལ་བ་བྱས་ཡོང་གི་འདུག་ཅེས་བཀའ་ཕེབས་གནང་ཡོད་པ་རེད་འདུག་ཡང་ཕྱི་ཚེས་དགུ་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཛེ་རི་ཡ་མཆོག་ལ་མཇལ་འཕྲད་གནང་སྐབས་ལྕམ་ཨུ་ཛི་རཱ་ཛེ་ཡ་མཆོག་གིས་ཁོང་བོད་དོན་དམིགས་བསལ་འབྲེལ་མཐུད་སྐུ་ཚབ་པའི་འགན་འཁུར་བཞེས་པ་ནས་བཟུང། བོད་དང་བོད་མིའི་ཆེད་ལས་དོན་བྱས་པའི་སྐོར་སྙན་སེང་ཞུས་པ་དང་སྦྲགས། བོད་ནང་གི་ད་ལྟའི་ཛ་དྲག་གི་གནས་སྟངས་འདིའི་ཐོག་ལ་ཐུགས་འཚབ་ཡོད་པའི་སྐོར་ཡང་སྙན་སེང་ཞུས་ཡོད་པ་རེད་འདུག་ད་ལྟ། ཉི་ཧོང་ནང་ཕྱི་ཚེས་དགུ་སྟེ་རེས་གཟའ་ཉི་མ་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར

བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་འདི་ལོ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་འཁྲུངས་སྐར་དུས་ཆེན་འཛམ་གླིང་ཁྱོན་ཡོངས་ནང་རྣམ་པ་འདྲ་མིན་གྱི་སྒོ་ནས་སྲུང་བརྩི་ཞུས་པའི་ནང་ནས་ས་ཁུལ་ཁག་ཅིག་ནང་སྒོར་མོ་སྟོང་ཕྲག་མང་པོའི་འགྲོ་སོང་བཏང་ནས་ས་གནས་ཀྱི་མི་མང་ཉམ་ཐག་དང་ལས་མེད་ནད་པ་སོགས་ལ་ཟས་ཀྱི་སྦྱིན་པ་བཏང་བ་སོགས་ཀྱི་ལམ་ནས་སྲུང་བརྩི་ཞུས་འདུག་པ་འདིའི་ཐད་ཚེ་དབང་དངོས་གྲུབ་ལགས་ཀྱིས་འབྲེལ་ཡོད་ལ་བཀའ་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང།
འདི་ལོ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་འཛམ་གླིང་ཁྱོན་ཡོངས་ནང་ལ་རྣམ་པ་འདྲ་མིན་གྱི་ངང་ནས་སྲུང་བརྩི་ཞུས་པའི་ནང་ནས་ས་ཁུལ་ཁག་ཅིག་ནང་སྒོར་མོ་སྟོང་ཕྲག་མང་པོའི་འགྲོ་སོང་བཏང་ནས་ཉམ་ཐག་མི་མང་དང་ལས་མེད་ནད་པ་སོགས་ལ་ཟས་ཀྱི་སྦྱིན་པ་བཏང་བ་སོགས་དགེ་བའི་ལས་དུ་མ་ཞིག་གནང་འདུག་པ་ཆ་ཚང་ཞུ་རྒྱུ་དེ་ཁག་པོ་ཡིན་ཀྱང་དཔེ་མཚོན་ཙམ་གྱིས་ས་ཁུལ་ཁག་ཅིག་གི་སྐོར་ཞུས་པ་ཡིན་ན་དཔེར་ན། ཨ་མི་རི་ཀའི་མེ་ས་ཆུ་སེ་མངའ་སྡེ་ཨེམ་ཧཱར་སི་གྲོང་ཁྱེར་ནང་གི་བོད་རིགས་སྤྱི་མཐུན་ཚོགས་པས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་གྱི་སྲུང་བརྩི་ཞུ་བའི་ཆ་ཤས་སུ་གྲོང་ཁྱེར་དེའི་ནང་གནས་སྡོད་བྱེད་མཁན། Homeless། འམ་སྡོད་ཁང་མེད་པར་གཞུང་དང་དགེ་རྩ་ཚོགས་པ་སོགས་ཀྱིས་གསོ་སྐྱོང་བྱ་ཡུལ་གྱི་བསྟི་གནས་ཁག་བཞིའི་ནང་མི་མང་ཉམ་ཐག་དྲུག་བརྒྱ་ནས་བདུན་བརྒྱ་ཙམ་ལ་བོད་ཟས་མོག་མོག་ཐེ་བའི་ཟས་ཀྱི་སྦྱིན་པ་བཏང་བཞག་དེ་ཡང་ཕྱི་ཟླ་བདུན་པའི་ཚེས་གཅིག་ནས་འགོ་འཛུགས་ཀྱིས་ཚེས་གཉིས་དང་ཚེས་དྲུག་སྟེ་སྐུའི་འཁྲུངས་སྐར་དུས་ཆེན་དངོས་གཞིའི་ཉིན་བཅས་ཉི་མ་གསུམ་གྱི་རིང་ལ་ཟས་ཀྱི་སྦྱིན་པ་བཏང་འདུག་པ་འདིའི་ཐད་ཨེམ་ཧ་སི་གྲོང་ཁྱེར་ནང་གི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཚུལ་ཁྲིམས་ཀུན་བཟང་ལགས་ཀྱིས་འགྲེལ་བརྗོད་འདི་ལྟར་གནང་བྱུང། སྤྱིར་བཏང་ནས་ང་ཚོ་དུས་རྒྱུན་དུ་ནི། ཅིག་གི་ལུགས་སྲོལ་ལ་ནི་སྐུ་མདུན་འཁྲུངས་སྐར་ལ་ཡ་ཟས་ཀྱི་སྦྱིན་པ་བཏང་ཡས་ཀྱི་ལུགས་སྲོལ་འདི་སྔོན་མ་ནས་ཡོད་དེ་རེད་ལ། ད་ལན་འདི་ལ་ཡིན་པ་ཡིན་ན་ང་ཚོའི་ཅིག་གིས་ཟས་སྦྱིན་པ་བཏང་ཡས་འདི་ས་ཆ་ང་ཚོ་བཞི་ལ་ཡ་ད་འདི་ཅིག་གི Homeless Center དེ་འདྲ་དང་ཡང་དེ་འདྲའི་ཁག་རེད Survival Center དེ་འདྲ་དེ་འདྲའི་ཁ་ཅིག་གིས་ས་གནས་ས་ཆ་བཞི་ལ་ཡ་ང་ཚོས་གི་ནི་ཟས་སྦྱིན་པ་བཏང་ཡོད་རེད་ར་ཨ་ནི་དེ་ལ་ཡ་ཕལ་ཆེར་ང་ཚོས་གི་ཁེབས་ཡས་དེ་ལ་ཡ་ཕལ་ཆེར་མི་དྲུག་བརྒྱ་ནས་བདུན་བརྒྱ་བར་དུ་ལ་ཡ་ཟས་སྦྱིན་པ་བཏང་བ་འདུག་ཅིག་གིས་ཁེབས་ཡོད་ས་རེད། ད་ལྟ་ང་ཚོ་འདི་ལ་ཡར་གཅིག་ལས་འགུལ་ཡིན་ནའི་རེད་ག་རེ་ཡིན་ནའི་ད་བྱས་ན་ང་ཚོ་འདི་ལ་ཡར་ས་གནས་སྤྱི་མཐུན་ཚོགས་པ་ཆུང་ཆུང་རེད་ཨ་ནི་གཅིག་གི་དངུལ་འབོར་དང་དེ་འདྲའི་ཆ་ནས་ཞེ་དྲག་ཡོད་མ་རེད་དེ་ཡིན་ནའི་ད་གང་ལྟར་ང་ཚོ་འདི་ལ་ཡར་ལས་འགུལ་ག་རེ་སྤེལ་ནའི་རེད་ད་དམིགས་བསལ་དེ་འདྲ་ཟས་སྦྱིན་པ་བཏང་ཡས་ས་གནས་བརྒྱ་ཆ་བརྒྱ་ཐམ་པ་ང་ཚོ་མི་མང་རང་གིས་ཨ་ནི་གཅིག་ཞལ་འདེབས་རྒྱག་རྒྱུ་དང་དེ་འདྲའི་གྲོས་གཞི་རེད། ཟས་སྦྱིན་པ་ལས་འཛིན་པ་ལ་ཡ་སྙིང་ཅན། ཅིག་གི། དབུལ་ཞིང་ཕོངས་པ་དག་ཁོང་ཚོ་མ་གཞི་ནས་ཕ་གིར་སླེབས་ཀྱི་ཡོད་མ་རེད་པ། འོ་དེ་སེམས་པ་ལ་ཡ་གང་ལྟར་ང་ཚོ་ཕ་གིར་ལ་ཡ་ད་འབྲེལ་བ་བྱེད་ས་དེ་ཁོ་རང་ཚོ་ཕ་གིའི་ཚོགས་པ་ཁག་ཡོད་རེད་ར་ཚོགས་པ་ཁག་བཞི་ཙམ་ལ་ཡ་ད་ལྟ Amherst ཆ་ལ་ཡ Survival Center Amherst Survival Center ལ་ཡ་གཅིག་བྱས་ཨ་ནི་ཡང། Amherst ལ་ཡང་ད་ལྟ་ས་ཆ་གཞན་པ་ཅིག་ཡོད་རེད་འདུག Not Bread Alone ལབ་ནས་ཡང་ས་ཆ་ཅིག་ཡོད་རེད་རང་ཚོ་བྱས་ཨ་ནི་ད་ལྟ་དེ Northampton

དེང་སང་གི་གནས་སྟངས་ཀྱི་ཆ་ནས། ཟས་དང་འདྲ་མིན་གྱི་ད་ཁ་བའི་ཅིག་གིས་ད་ཁོ་པའི་ད་དེ་འདྲའི་ཆ་ནས་རང་ཡང་ལས་ཀ་མེད་པ་དང་ཨ་དེ་འདྲའི་གི་རང་ཡང་དཀའ་ངལ་ཡོད་པའི་སྒང་ལ་རང་ཡང་དེ་འདྲའི་གི་ཟས་ཀྱི་སྦྱིན་པ་ལྟ་བུ་བཏང་བྱས་པ་འགྲོ་བྱས་ན་དཔེ་མི་སྲིད་ཕན་ཐོགས་པོ་འདུག་ཨ་ནི་དམིགས་བསལ་གྱི་ད་ལོ་སྐུ་མདུན་གྱི་འཁྲུངས་སྐར་སྐབས་ལ་ཡང་འདི་ཞིག་ཟས་སྦྱིན་པ་བཏང་ཡས་དེ་ཚོ་ཡིན་ཟེར་ན་དཔེ་མི་སྲིད་གི་རང་ཡང་ནི་དུས་ཆེན་དང་ཨ་ནི་འབྲེལ་བ་ཡོད་པའི་གི་ཨ་ནི་དཔེ་མི་སྲིད་གི་སྙིང་རྗེ་པོ་འདུག་ག་གསུང་གི་འདུག་ལགས། ང་ཚོ་ཟ་ཡས་འཐུང་ཡས་དེ་ཡིན་ཟེར་ན་ཁོང་ཚོ་ཕ་གིར་ལ་ཡ་ཁོ་རང་ཚོ་གི་དུས་རྒྱུན་དུ་གི menu ཞིག་ཡོད་རེད་ར། ཡོད་རེད་འོ་འདི་ལ་ཡ་ཨ་ང་ཚོས་གི་འདི་བྱས་ང་ཚོས་གི་དོད་འདི་རྒྱབ། ས་ན་ཡང་ཁོང་ཚོ་དོད་ཨོ་ཆེན་པོ་འགྲོ་རེད་ད་ལྟ་དུས་གཅིག་གི་ཁ་ལག་ལ་ཡ་སྒོར་མོ་གཅིག་སྟོང་སུམ་བརྒྱ་ཙམ་ཞིག་རྒྱུག་གོ་རོ། འོ་དེ་གི་ཨ་ནི་ཁ་ལག་འོ་རེད་ཁོང་ཚོས་ཡ་འདི་འདྲའི་གི་སྟག་པ་རེ་ཞིག་འདི་འདྲས་ཕུལ་ཐུབ་ཡས་མི་འདུག་ཨ་འོ་དེ་གི་ང་ཚོས་འདི་འདྲས་ཁ་ལག་འོ་རེད་ཞེ་ལ་འདི་འདྲས་བཏང་བའི་སྐབས་ལ་ཡ་ཁོ་རང་ཚོ་དཔེ་མི་སྲིད་དགའ་གནང་གི་ཡོད་རེད། ཡིན་ནའི་གི་ས་གནས་ཁ་ཤས་ལ་ད་ལྟ་ས་ཆ་ཁ་ཤས་དཔེར་ན་ཡང Not Bread Alone ཡིན་པ་ཡིན་ན་ཁོང་ཚོས་གིས་ཁོ་རང་ཚོ་དུས་རྒྱུན་དུ་གིས་ཨ་ནི་འདིའི་གིས menu menu བྱས་འདིའི་སྒང་ལ་ཡང་ཨ་ནི་བོད་པའི་ཁ་ཅིག་གིས་ཡང་འདི་ཡིན་ལབ་ནས་ང་ཚོས་གིས་ཡང་དེ་འདྲས་ཅིག་ཤ་མེད་ཀྱི་མོག་མོག་དེ་འདྲས་ཅིག་རེ་དམིགས་བསལ་གྱིས་བཟོས་ནས་རང་ཁོ་རང་ཚོ་ཕྱི་དྲོ་གི་ཨ་ནི་ཁོང་ཚོས་གིས་ཕྱི་དྲོ་ལ་ཡ་བཏང་གནང་གི་ཡོད་རེད།
ཡང་འདི་ག་ཨ་མི་རི་ཀའི་རྒྱལ་སའི་མངའ་ཁུལ་གྱི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་གོ་སྒྲིག་གནང་སྟེ། རྒྱལ་སའི་མངའ་ཁུལ་དུ་ཡོད་པའི་སྡོད་གནས་མེད་པའི་ཉམ་ཐག་མི་མང་ཁག་ཅིག་ལ། རྒྱུན་མཁོའི་འཁྲུད་ཆས་སོ་འཁྲུད་དང་སོ་སྨན་ཨ་ཅོར། དེ་མིན་སྐམ་ཟས་སོགས་ཀྱི་ཞལ་འདེབས་ཕུལ་འདུག་ལ། མ་འོངས་པར་ཡང། སྐུའི་འཁྲུངས་སྐར་ནམ་ཡིན་ལ་དེ་ལྟར་གནང་ཐུབ་པའི་རེ་བ་ཡོད་ལུགས། ས་གནས་གཞོན་ནུའི་ཚོགས་གཙོ་གཡུ་སྒྲོན་ལགས་ཀྱིས་འགྲེལ་བརྗོད་གནང་བྱུང།
ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་ནི་ཕྱི་ལུགས་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུ་འཁྲུངས་སྐར་དུས་ཆེན་ཉིན་མོ་ཨ་ནི་ཨ་མི་རི་ཀའི་རྒྱལ་ས་མངའ་ཁུལ་གྱི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ནས་མི་དམངས་ཉམ་ཐག་རྣམས་ལ་ཨ་ནི་གྱི་ཉིན་རེའི་གི་ཅ་ལག་ལ་སོགས་པ་སོ་འཁྲུད་སོ་སྨན་ཨ་ཅོར་ལ་སོགས་པ་ཨ་ནི་ཞལ་འདེབས་ཕུལ་བ་ཡིན། སྐབས་དེར་ཨ་མི་རི་ཀའི་ནང་ཨ་ནི་ཅ་ལག་འདི་སྐར་གསུམ་ལ་འབྲེལ་བ་ཆགས་སོང་བ་རེད། ང་ཚོ་ཞལ་འདེབས་གནང་ས་ཀྱི་མིང་ས་ཆ་དེ་མིང་ལ་ནི་ལེམ་སེན་ཏར་ཞེས་པ་དེ་རེད། དེ་དེ་ནི་མི་ཉམ་ཐག་ཚོར་ཟས་གོས་གནས་མལ་སོགས་ཀྱི་མཐུན་འགྱུར་རོགས་རམ་གནང་སའི་ལྟེ་གནས་ཁང་ཞིག་རེད་ཤག། ཡང་ཞལ་འདེབས་ཕུལ་བའི་ཅ་ལག་དེ་ཚོ་ང་ཚོས་ཀྱི་ཨ་རིའི་རྒྱལ་སའི་མངའ་ཁུལ་གྱི་བོད་མི་རྣམས་ལ་ཞལ་འདེབས་བསྡུ་རུབ་ཞུས་པ་ཡིན། ཞལ་འདེབས་གནང་རོགས་ཅེས་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་མི་རྣམས་ཀྱིས་ས་གནས་བོད་མི་རྣམས་ལ་འབོད་སྐུལ་ཞུས་པ་ལྟར་མི་མང་རྣམས་ཀྱིས་ཞལ་འདེབས་ཧ་ཅང་ཡག་པོ་གནང་སོང། ཞལ་འདེབས་གནང་མཁན་དང་མི་གནང་མཁན་ཚང་མ་ལ་ཐུགས་རྗེ་གནང་ཞུ་བ་ཡིན། ང་ཚོ་ལེམ་སེན་ཏར་ཞེས་པའི་ལྟེ་གནས་ཁང་གི་དབུ་འཛིན་དང་ལས་བྱེད་པ་རྣམས་དང་ཞལ་འདེབས་དེ་དག་ཕུལ། ཁག་ཅིག་ནས་སྐད་ཆ་ཡང་དྲིས་སོང། དེའི་ཐོག་ལ་ང་ཚོས་འགྲེལ་བཤད་རོབ་ཙམ་ཡང་བརྒྱབ་པ་ཡིན། ནང་ཁོང་རྣམ་པ་ཚོས་ཚང་མ་དགའ་ཚོར་གྱི་རྣམ་འགྱུར་ཤུགས་ཆེན་པོ་སྟོན་པ་མ་ཟད། ཁྱེད་ཚོ་ག་ནས་ཡིན་པས་ཞེས་དྲི་བ་སོགས་མང་པོ་བཀོད་བྱུང། ཨུན་ད་རེས་བསོད་ནམས་ཀྱི་ཚོགས་ག་རེ་བསགས་པ་དེ་དག་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ལ་བསྙུན་གཞི་ཕྲ་མོ་ཙམ་ཡང་མ་བཞེས་པར་སྐུ་ཚེ་བསྐལ་བརྒྱར་བརྟན་པ་དང་ཐུགས་ཀྱི་བཞེད་དོན་མཐའ་དག་འབད་མེད་ལྷུན་གྱིས་འགྲུབ་པ། དེ་བཞིན་བོད་རང་བཙན་སླར་གསོ་མགྱོགས་ནས་མྱུར་བྱུང་སྟེ་བོད་ལ་སྐྱིད་པའི་ཉི་མ་ཤར་ནས། གཞིས་བྱེས་གཉིས་སུ་འཁོད་པའི་བོད་མི་རྣམས་མཉམ་འཛོམས་ཡོང་བ། ལས་འགུལ་འདི་ད་ལྟ་ནས་མུ་མཐུད་ནས་ལོ་མང་པོ་སྤེལ་གྱི་ཡིན་སྙམ་ཞུ་རྒྱུ་ཡིན། ཡང་འདི་ལོ་རྒྱ་གར་ལྷོ་ཕྱོགས་མོན་གྷོར་འདོད་རྒུ་གླིང་བོད་མིའི་གཞིས་ཆགས་ནང་ཡོད་པའི། ལེགས་བཅོས་ལས་འཆར་ཞེས་པའི་ཚོགས་པས་གོ་སྒྲིག་གནང་བའི་ཐོག་ཁུལ་དེར་ཡོད་པའི་མིག་ལོང་བའི་སློབ་གྲྭ་ཞིག་གི་སློབ་ཕྲུག་རྣམས་ལ་ཟས་ཀྱི་སྦྱིན་པ་བཏང་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་གྱི་སྲུང་བརྩི་ཞུས་འདུག་པ་འདིའི་ཐད་ཞིབ་གསལ་མོན་གྷོ་འདོད་རྒུ་གླིང་གི། ལེགས་བཅོས་ལས་འཆར་ཚོགས་པའི་སྤྱི་ཁྱབ་འགན་འཛིན་བསྟན་འཛིན་འགྱུར་མེད་ལགས་ཀྱིས་འགྲེལ་བརྗོད་འདི་ལྟར་གནང་གི་འདུག། མོན་གྷོ་ལ་ཡང་ད་ལྟ་ལོང་བའི་གི་སློབ་གྲྭ་གཅིག་ཡོད་རེད། དེ་ལ་ཡང་གཅིག་གང་དྲག་སློབ་ཕྲུག་ཉི་ཤུ་རྩ་ལྔ་ནས་སུམ་ཅུ་བར་ལ་ཡང་འདུ་བྱེད་འདི་གཙོ་བོ་ང་ཚོ་མིག་གིས་འགྲོ་བ་འདི་ལྟ་འདི་རེད། དུས་རྒྱུན་དུ་ཡང་ཅིག་གོང་ས་མཆོག་གིས་ཅིག་སོ་སོའི་ཉེ་འཁོར་གྱི་ཡུལ་མི་རྣམ་པ་ཚོ་ལ་ཡང་ཅིག་མཛའ་མཐུན་བྱེད་དགོས་རེད་གསུངས་ཡོང་གི་ཡོད་རེད་པ། འདི་ཡང་དགོངས་པ་གཞིར་བཞག་བྱས་འདི་ད་ལན་ང་ཚོ་འཁྲུངས་སྐར་འདི་ཅིག་གོ་སྐབས་འདི་བཟང་པོ་མཐོང་བྱས་འདི་གོ་སྐབས་འདི་བརྒྱུད་ནས་ང་ཚོ། ང་རང་ཚོ་གི་ཉེ་འཁོར་གི་གྲོང་ཁྱེར་མོན་གྷོ་ལ་ཡང་ད་ལྟ་ལོང་བའི་སློབ་གྲྭ་ལ་ཡང་སྤུ་གུ་ཉི་ཤུ་རྩ་ལྔ་ནས་སུམ་ཅུ་བར་ལ་ཡང་ཁོ་རང་ཚོ་ལ་ཡང་ཅིག་ད་ལྟ་ཉིན་གུང་གསོལ་ཚིགས་དང་ནི་མཉམ་དུ་ལ་ཡང་ཅིག་སྤྲི་གོར་རེད་པ་ཀེག་ཟེར་ཡོད་པ་འདི་ཡང་ཅིག་གཏུབ་བྱས་ཁོ་རང་ཚོ་ལ་ཡང་འགྲེལ་བཤད་བརྒྱབ་དེ་རིང་ང་ཚོ་ཅིག་རྩ་བའི་བླ་མ་ནི་གོང་ས་མཆོག་གི་འཁྲུངས་སྐར་རེད། འདིའི་ཐོག་ལ་ཡང་ཚང་མ་ཚང་མས་ཀྱིས་ཡང་ཅིག་དུས་རྒྱུན་དུ་གོང་ས་མཆོག་གིས་ཉམ་ཐག་དེ་ཚོ་ལ་རོགས་པ་བྱེད་གསུང་གི་ཡོད་རེད། འདི་བྱེད་གསུང་གི་ཡོད་དུས་དེ་རིང་གོ་སྐབས་འདི་བྱས་བྱས་ང་ཚོ་ཁྱེད་རང་ཚོ་ལ་ཡང་ཐུག་འཕྲད་དེ། འཁྲུངས་སྐར་འདི་ང་ཚོ་ཁྱེད་རང་ཚོ་ལ་སྲུང་བརྩི་བྱེད་ཀྱི་ཡོད་ཟེར་དུས་ཨ་ནི་ཚང་མས་ཀྱིས་འདི་ལ་ཡང་ཅིག་དགའ་བོ་སྤྲོ་བོ་དང། འདི་འདྲ་ཞིག་བྱས་ནས་ང་ཚོ་གི་ཀེག་དང་དེ་ནང་བཞིན་གྱི་ཞལ་ལག་རེད་དེ་ནང་བཞིན་གྱི་མངར་ཟས་རེད་དེ་འདྲའི་གཏོང་ཡག་གི་གོ་སྐབས་ཅིག་བྱུང་སོང་དང། ཚང་མས་དཔེ་དགའ་བོ་གནང་གི་འདུག། ཡང་སྐུའི་འཁྲུངས་སྐར་དུས་ཆེན་གྱི་ཉིན། མི་སྒེར་གྱི་ཐོག་ནས་ཡང་ཉམ་ཐག་མི་མང་ལ་རོགས་པ་བྱ་རྒྱུ་དང་ཟས་ཀྱི་སྦྱིན་པ་བཏང་བ་སོགས་ཀྱི་གནས་ཚུལ་བྱུང་འདུག་པ་དཔེར་ན། རྒྱ་གར་བྱང་ཕྱོགས་ཌ་ལོ་སིའི་ས་ཁུལ་ནང་དུ་གནས་སྡོད་གནང་མཁན་བྱམས་ཆེན་ལགས་ཀྱིས་ཐུགས་ཁུར་བཞེས་པའི་ཐོག་ཁོང་ལ་རྒྱབ་སྐྱོར་གནང་མཁན་ཁག་ཅིག་གི་མཐུན་འགྱུར་འོག་ཁུལ་དེར་ཡོད་པའི་ནད་པ་ཉམ་ཐག་དཀའ་ངལ་ཅན་ནང་མི་ཞིག་ལ་ཟས་དང། སྨན་བཅོས་བྱ་ཆེད་རྒྱ་གར་གྱི་སྒོར་མོ་བཞི་ཁྲི་བཞི་སྟོང་ལྷག་གི་རོགས་དངུལ་གནང་འདུག་ལ། བྱམས་ཆེན་ལགས་ཀྱིས་དེ་ལྟར་གནང་དགོས་དོན་སྐོར་འགྲེལ་བརྗོད་འདི་ལྟར་གནང་བྱུང། ད་ལྟ་དེ་སྤྱིར་བཏང་ང་ཚོ་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་ནེ་ཅིག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཡག་སྐུའི་འཁྲུངས་སྐར་ལ་ཡག། འཛམ་བུ་གླིང། ཨ་ནི་ཆ་ཚང་ལ་ཡ་ཨ་ནི་སྐུའི་འཁྲུངས་སྐར་གྱི་སྲུང་བརྩི་དེ་འདྲ་གནང་གི་ཡོད་རེད་དེ་ཡིན་ན་ཡང་ཅིག་ང་ཚོ་དེ་ཌ་ལོ་སི་ལ་ཡ་དེ་ནང་བཞིན་གྱི་ང་ཚོ་ཅིག་གི་དཔེར་ན་འཁྲབ་སྟོན་རེད་ད་ག་ནང་བཞིན་གྱི་ཨ་ནི་ཅིག་གི་སྐུ་མགྲོན་ཕེབས་སྟངས་དེ་འདྲ་ཆ་ཚང་ཅིག་ཡག་པོ་བྱུང་སོང་དེ་ཡིན་ན་ཡང་ད་ཅིག་དམིགས་བསལ་གྱི། གལ་ཆེ་ཤོས་དེ་ང་རང་སོ་སོའི་སྒེར་ངོས་ནས་ཨ་ནི་ཞུས་པ་ཡིན་ན་ཨ་ནི་གཅིག་གི་འདི་ཉིན་མོ་དེ་ལ་ཡང་སྐུ་ཡི་འཁྲུངས་སྐར་ཉིན་མོ་དེ་ལ་ཡང་ང་རང་ཚོ་གི་ཨ་ནི་གཅིག་དུས་རྣམ་པ་རྒྱུན་དུ་ནས་ཨ་ནི་གཅིག་ང་རང་ཚོ་གི་ཚེ་འདི་ཕྱི་གཉིས་ཀྱི་སྐྱབས་གནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ལམ་སྟོན་ཕེབས་པ་གཞིར་བཟུང་གི་ཨ་ནི་གཙོ་བོ་སེམས་པ་བཟང་པོ་བྱེད་དགོས་ཡག་གི་དེ་འདྲའི་ལམ་སྟོན་ཕེབས་ཀྱི་ཡོད་ཙང། ཨ་ནི་ད་ལན་དེ་སྐུ་ཡི་འཁྲུངས་སྐར་དུས་ཆེན་ལ་ཡང་དམིགས་སུ་བཀར་ནས་ཨ་ནི་ད་ལྟ་ནང་མི་ཅིག་ཡོད་རེད་ད་ལྟ་དེ Jagdish ལབ་ནས་ཁོ་རང་སྤྱིར་བཏང་ཁོ་རང་དེ་སློབ་སྦྱོང་གཡས་སྐྱོར་ཅིག་རེད་བཞག་ཡིན་ནའི་མི་ཚང་སྐྱོ་བོ་བྱས་ཁོ་རང་དེ་ཟླ་བ་དྲུག་བདུན་སྔོན་ལ་ཡ་ཨ་ནི་རྐང་པ་གཉིས་ཆ་དེ་འདྲའི་ཆག་བྱས་དཀའ་ངལ་ཆེན་པོ་ཅིག་འཕྲད་བྱས་ནི་ནང་ལ་ཡ་འཚོ་བའི་དཀའ་ངལ་གྱི་ཨ་ནི་ཅིག་གི་ནང་གི་པ་ལགས་འདྲ་བོ་དེ་ཁོ་རང་ཆགས་བསྡད་ཀྱི་འདུག Jagdish དེ་བྱས་ཙང་ཨ་ནི་དེ་ལ་ཡ་ཞིབ་འཇུག་བྱས་བྱས་ནི་བལྟས་ཡོང་དུས་ཁོ་རང་སྤུ་གུ་གསུམ་བྱས་གནས་སྟངས་སྐྱོ་བོ་བྱས་ནས་ཅིག་གི་ཟ་ཡག་འཐུང་ཡག་གི་དཀའ་ངལ་འཕྲད་གྲབས་གྲབས་བྱས་ད་འདི་འདྲའི་གི་དཀའ་ངལ་བྱུང་བས་འདི་འདྲའི་བྱུང་ཤག་ཨ་ནི་ང་རང་དེ་པར་ཞིབ་འཇུག་ཅིག་བྱས་པ་ཡིན། བྱས་ཙང་འདིའི་སྐབས་ལ་ཡང་ཨ་ནི་ང་ལ་ཡང་རྒྱབ་སྐྱོར་གནང་མཁན་ད་ང་དེ་བརྙན་ཐུང་བཟོས་བྱས་ང Blog བཟོ་གི་ཡོད་ཙང་ཨ་འདི་ལ་ཡང་རྒྱབ་སྐྱོར་གནང་མཁན་ད་ལྟ་ཅིག་མང་པོ་ཡོད་མང་པོ་ནང་ནས་ཨ་ནི་ད་ལན་དེ་སེ་ར་བྱེས། སློབ་ཟུར་ཚོགས་པ་ནིའུ་ཡོག་ནས་ཁོ་རང་ཚོ་གིས་ང་ལ་ཞལ་འདེབས་གནང་ཡོད་རེད། ད་ག་ནང་བཞིན་ཅིག་གི་མིག་དམར་སྒྲོལ་མ་ལགས། ཨི་ཊ་ལི་མི་ལ་ནོ་ནས་བཞུགས་མཁན་ཁོ་རང་གིས་ཞལ་འདེབས་གནང་ཡོད་རེད། འདི་ངས་ཏག་ཏག་དུས་ཚོད་ཏག་ཏག་ཅིག་ལ་ཡ། གལ་ཆེན་དོན་ཆེན་རྩིས་བྱས། འདི་ཉིན་མོ་རང་ལ་ཡ། ཕུལ་བ་ཡིན་ན་དངོས་གནས་ཅིག་གི་ཏག་ཏག་ནད་པ་ཁོ་རང། ག་ཚོད་དཀའ་ངལ་འདྲ་བོ་དེ་རྐང་པ་གཉིས་ཆ་ཆག་བྱས། ཨ་ནེ་འདི་འདྲ་བྱས་དཔལ་འབྱོར་གི་དཀའ་ངལ་བྱས་བྱས་ཨ་ནེ་སྨན་བཅོས་ཀྱི་དཀའ་ངལ་འཕྲད་བསྡད་ཤག་འདི་སྐབས་ལ་ཡང་ལྟ་ང་རང་ད་ལན་དེ་སྐྱབས་མགོན་རིན་པོ་ཆེ་སྐུའི་འཁྲུངས་སྐར་དང་མཉམ་དུ་ལ་ཡ་འདི་འདྲའི་ཅིག་ཕུལ་ཐུབ་པ་དེ་དངོས་གནས་ཅིག་ང་རང་སྒེར་གྱི་བསོད་ནམས་རེད་ད་ག་ནང་བཞིན་གྱི་དངོས་གནས་སྦྱིན་པའི་བདག་པོ་ཚོ་གི་ཨ་ནེ་བསོད་ནམས་བསགས་སོང་བསམ་པ་འདྲ་བོ་ཅིག་གི་འདི་འདྲའི་ཅིག་ཚོར་སྣང་ཤུགས་ཆེན་པོ་བྱུང་སོང་ཞུ་ཡ་ཡིན། ཡང་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་ཞུ་བའི་ཆ་ཤས་སུ་བྱམས་ཆེན་ལགས་ཁོང་དང་ཕྱག་རོགས་ཌལ་ཧོ་སི་ས་གནས་ནང་ལ་གནས་སྡོད་གནང་མཁན་བུད་མེད་ཁག་ཅིག་ནས། ནགས་གསེབ་ལས་ཁུངས་ཀྱིས་བཀའ་ཁྲོལ་ཞུས་པའི་ཐོག་རི་ཁྲོད་དུ་ཤིང་སྡོང་བརྒྱ་དང་བཅུ་གསུམ་འདེབས་འཛུགས་གནང་འདུག་ལ་དེ་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱ་དང་བཅུ་གསུམ་བར་བཞུགས་པའི་རྟེན་འབྲེལ་མཚོན་བྱེད་དང་མགོན་པོ་ཉིད་ཀྱི་བཀའ་དགོངས་བཞིན་ཁོར་ཡུག་སྲུང་སྐྱོབ་ཆེད་དུ་ཡིན་ཞེས་བྱམས་ཆེན་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་གི་འདུག།

སྦྱིན་བདག་ཚོ་གི་ཐུགས་རྗེ་བཀའ་དྲིན་རེད་ད་ག་ནང་བཞིན་གྱི་ང་རང་ཚོ་ད་ལོ་དེ་ས་གནས་མི་མང་གིས་དེ་ལ་ཡང་དང་བླངས་གི་ཐོག་ནས་འབོད་སྐུལ་ཞུས་པ་ནང་བཞིན་གྱི་ཨ་ནི་ཅིག་གི་ང་རང་ཚོ་ཚང་མས་གི་ཧ་རུ་བ་རུ་བྱས་བྱས་ཤིང་སྡོང་བཏབ་ཐུབ་པ་བྱུང་སོང་འདི་སྐབས་ལ་ཡང་གནམ་གཤིས་དེ་ད་སྤྱིར་བཏང་ད་ཆར་པའི་དུས་ཚོད་ཆགས་བསྡད་ཡོད་རེད་ཆར་པའི་དུས་ཚོད་ལ་ཡང་ཤིང་སྡོང་བཏབ་དགོས་དེ་གལ་ཆེན་པོ་ཡིན་དུས་ཨ་ནི་སྤྱིར་བཏང་ད་ང་རང་ཚོ་ཚང་མས་མཁྱེན་གསལ་རེད་འཛམ་བུ་གླིང་སྤྱི་དེ་ཨ་ནི་ཅིག་ད་དེང་སང་ཁོར་ཡུག་ཉམས་ཆག་ཨ་ནི་ཅིག་འགྲོ་དང་འགྲོ་བཞིན་པ་དང་ཨ་ནི་ཅིག་ད། མ་འོངས་པ་ཨ་ནི་འབྱུང་འགྱུར་ལ་ཡང་དཀའ་ངལ་ཆེན་པོ་འཕྲད་ཡོད་པའི་གེ་ད་ཚང་མའི་གེ་མཁྱེན་གསལ་ཡིན་དུས། ཤིང་སྡོང་བཏབ་པ་རེད་ད་ག་ནང་བཞིན་གེ་ཨ་ནི་ཉམས་ཐག་ལ་ཡ། ཟས་གི་སྦྱིན་པ་རེད་ད་ག་ནང་བཞིན་ཨ་ནི་ཅིག་གེ་སྨན་བཅོས་བྱས་གེ་དེ་འདྲའི་སྦྱིན་པ་ཕུལ་དོན་དེ་གིས་ང་ཚོ་བོད་ཀྱི་བདེན་མཐའ་གསལ་ཡ་ལ་ཡ། གཙོ་བོ་འདྲ་བོ་དེ་ང་རང་ཚོ་བོད་སྤྱི་པའི་གི་བསོད་ནམས་དེ་བསགས་དགོས་ཡ་དེ་གལ་ཆེན་པོ་ཅིག་ཡིན་དུས་འདི་ཐོག་ལ་ཡ་ང་རང་ཚོ་ཚང་མས་གི་མུ་མཐུད་ནས་ཤུགས་རྒྱབ་པ་ཡིན་ན། གཅིག་གི་ང་རང་ཚོ་ལ་དབུ་ཁྲིད་བཟང་པོ་དེ་འདྲས་ཅིག་ཡོད་རེད་གཅིག་གི་འཛམ་བུ་གླིང་སྤྱི་ལ་མེད་པའི་གི་བྱས་ཙང་དེའི་ངོས་ནས་གཅིག་གི་ང་རང་ཚོ་བཀའ་སློབ་ལམ་སྟོན་གཞིར་བཟུང་ང་ཚོ་ཤར་བསྐྱོད་བྱེད་དགོས་ཡ་དེ་གལ་ཆེན་པོ་ཅིག་དེ་འདྲས་ཅིག་མཐོང་གི་འདུག། འདི་ལོ་རྒྱ་གར་དང་བལ་ཡུལ། ནུབ་ཕྱོགས་ཡུལ་གྲུ་ཁག་སོགས་བོད་མི་གནས་ཡུལ་ས་ཁུལ་ཚང་མའི་ནང་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་དེའི་རྣམ་པ་འདྲ་མིན་གྱི་ངང་ནས་སྲུང་བརྩི་གཟབ་རྒྱས་ཞུས་ཡོད་པའི་གནས་ཚུལ་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་དོན་གྲུབ་རྣམ་རྒྱལ་ཡིན།